ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་འགོ་ཁྲིད་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ Mike Johnson ལགས་སུ་འཚམས་འདྲིའི་བཀའ་ཡིག་བསྩལ་གནང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་དེང་སང་རྒྱ་ནག་ནང་ཏཱ་ལའི་བླ་མའི་རྗེས་འབྲངས་ཇེ་མང་དུ་འགྲོ་བཞིན་པ་དང་ནང་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པའི་སྐོར་བཀའ་སྩལ་གནང་འདུག། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝར་གླེང་སྟེགས་ཐེངས་ལྔ་པའི་ཐོག་བརྗོད་གཞི་ཁག་བཞིར་བགོས་ཏེ་ཉིན་གཉིས་ཀྱི་རིང་བགྲོ་གླེང་སྣ་ཚོགས་གནང་ཡོད་པའི་སྐོར་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་དམིགས་བསལ་བཅར་འདྲི་ཞུས་པ་ཞིག་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ Mike Johnson ལགས་སུ་འཚམས་འདྲིའི་བཀའ་ཡིག་བསྩལ་གནང་འདུག་དེ་ཡང་ཟླ་འདིའི་ཚེས་ཉི་ཤུ་ལྔ་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལ་སྐུ་ཞབས Mike Johnson མཆོག་ལ་བདམས་ཐོན་བྱུང་བ་བཞིན་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་ཕོ་བྲང་ནས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་འཚམས་འདྲིའི་བཀའ་ཡིག་བསྩལ་གནང་འདུག་ཨ་མི་རི་ཀ་ནི་འཛམ་གླིང་གི་སྣེ་འཁྲིད་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང་ངོས་ཀྱིས་དུས་ཡུན་རིང་པོར་ཨ་མི་རི་ཀ་ནི་དམངས་གཙོ་དང་རང་དབང། ཆོས་དད་རང་དབང་ཚུད་པའི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་གནང་མཁན་འགྲན་ཟླ་བྲལ་བ་དེ་ཡིན་པར་ཡི་རངས་ཆེན་པོ་གནང་གི་ཡོད་པ་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ནས་བཟུང་ངོས་རང་ཨ་མི་རི་ཀར་ཐེངས་མང་ཕྱིན་ཏེ་གྲོས་ཚོགས་ཀྱི་ཚོགས་གཙོ་རྣམས་ཚུད་པའི་ཨ་རིའི་དཔོན་རིགས་རིམ་པར་དགོངས་འཆར་ཕུལ་རྒྱུའི་གོ་སྐབས་བྱུང་བ་མ་ཟད། རྒྱ་ཆེ་ས་ནས་ཨམ་རི་ཀའི་ཆབ་སྲིད་ཚོགས་པ་སུ་ཡིན་ཡང་སྟོངས་ལ་ཉེ་བའི་བོད་ཀྱི་རིག་གཞུང་དང་སྐད་ཡིག་སྲོལ་རྒྱུན་བཅས་རྒྱུན་གནས་ཡོང་ཐབས་སུ་རྒྱབ་སྐྱོར་གནང་བར་རྗེས་སུ་ཡི་རངས་ཡོད་ཅེས་བཤད་རྒྱུ་བྱུང་བ་བཞིན་ངོས་དང་བོད་མི་མང་གིས་ཨམ་རི་ཀས་མུ་མཐུད་དུ་བོད་མིའི་ངོ་བོ་དང་འགྲོ་བ་མི་ཡོངས་རྫོགས་ལ་ཕན་ཐོགས་ཡོང་ངེས་ཀྱི་ནང་ཆོས་དང་འབྲེལ་བའི་བྱམས་བརྩེ་དང་ཞི་བདེ་འཚེ་བ་མེད་པའི་རིག་གནས་སྲུང་སྐྱོབ་གཅེས་འཛིན་ལ་རྒྱབ་སྐྱོར་གནང་བར་བཀའ་དྲིན་གཏིང་ཟབ་ཚོར་གྱི་ཡོད་ཅེས་བཀའ་སྩལ་གནང་འདུག། ཡང་ཚེས་ཉི་ཤུ་བདུན་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཀྱང་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ། Mike Johnson མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པར་འོས་འདེམས་བྱུང་བར་དགའ་བསུའི་འཚམས་འདྲི་ཞུས་གནང་འདུག་ཚོགས་གཙོ་མཆོག་གིས་འཚམས་འཕྲིན་ནང་བཀོད་དོན། ཨ་རི་རྒྱལ་ཁབ་ཀྱིས་ད་བར་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཐོག་རྒྱབ་སྐྱོར་གནང་མཁན་ཐོག་མའི་གྲས་ཡིན་པ་དང་བོད་དོན་བདེན་མཐའ་གསལ་ཐབས་དང་བོད་ཀྱི་འཚེ་བ་མེད་པའི་ཞི་བའི་འཐབ་རྩོད་ལ་མུ་མཐུད་དུ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་ཏེ་སྐུ་ཞབས Mike Johnson མཆོག་ལ་མ་འོངས་པའི་ལས་མཐའ་དག་ལ་ལམ་ལྷོངས་འབྱུང་བའི་སྨོན་འདུན་ཞུས་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། དེང་སང་རྒྱ་ནག་ནང་ཏཱ་ལའི་བླ་མའི་རྗེས་འབྲང་ཇེ་མང་དུ་འགྲོ་བཞིན་པ་དང་ནང་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པའི་སྐོར ྋགོང་ས་མཆོག་གིས་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི་སྐོར་བློ་བེ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། བཞུགས་སྒར་རྡ་རམ་ས་ལའི་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་པོ་ལྔ་བཅུ་འཁོར་བ་དང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་སྐབས་དང་བསྟུན་ཏེ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་བདུན་ཉིན། རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་བླ་སྤྲུལ་དགེ་བའི་བཤེས་གཉེན་དང་རྩོམ་པ་པོ། རྩོམ་སྒྲིག་པ་དང་གསུང་སྒྱུར་བ་སོགས་སྤྱི་ཚོགས་ཀྱི་ནང་ཕྱག་ལས་རྒྱ་ཆེར་གནང་མཁན་མང་དག་ཟིག་ཡོད་པར་མཇལ་ཁ་བཀའ་སློབ་སྩལ་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་དེང་སང་རྒྱ་ནག་ནང་ཏཱ་ལའི་བླ་མ་གི་རྗེས་འབྲང་ཇེ་མང་དུ་འགྲོ་བཞིན་པ་དང།

མི་ཐོག་འདི། དཀའ་ངལ་མང་པོ་འཕྲད་པ་རེད་དེ། ཡིན་ནའི་རྐྱེན་ངན་གྲོགས་སུ་གྱུར་ཏེ་གཅིག་གི་ཐོག་ནས། ཅིག་གང་ལྟར་ད་འཛམ་བུ་གླིང་འདི་གང་ལ། བོད་གངས་ཅན་གྱི་ཕྱོགས་ལ། ཐད་ཀར་མཁན་ཆེན་ཞི་བ་འཚོ། དེ་ནས་ཡར་ཕྱིན་ནས་ནཱ་ལེནྡྲའི་མཁས་པའི་དབང་པོ་ཚོས། སློབ་ཁྲིད་གནང་བཞག་པའི་ད་ང་རང་ཚོ་བོད་པས་ཆུང་ཆུང་སྒང་ནས་ཅིག་བསླབས་བཞག་པ་དང་ཉིན་རེ་བཞིན་དུ་བསམ་བློ་བཏང་ནས་ཡོད་དེ་བ་དེ་ཡིན་དེ་གིས་འཛམ་བུ་གླིང་འདི་གང་ལ། ཕན་ཐོགས་རོགས་ག་འདྲའི་བྱེད་ཐུབ་ཀྱི་འདུག་བ། འདི་ཚང་མས་བསམ་བློ་ཡག་པོ་སྦྱངས་ཨ་ནི་ང་རའི་མི་ཚེ་ཕལ་ཆེར་ཅིག་གི་ལྷ་མོའི་ལུང་བསྟན་དུ་བྱས་པ་ཡིན་ན་ང་ཕལ་ཆེར་ལོ་བརྒྱ་དང་བཅུ་ཚོད་སྡོད་ཡག་ཅིག་གི་མཚན་མ་ཡོང་བསྡད་ཀྱི་འདུག་མཚན་དེ་འདྲ་ཡིན་དུས་ཁྱེད་རང་ཚོས་ད་གང་ལྟ་རྒྱལ་བ་རིན་པོ་ཆེ་ལབ་མཁན་ཞིག་བྱས་བྱས་མགོ་རུ་ཁྲིད་པའི་འོག་ལ་ཡང་ཁྱེད་རང་ཚོ་འདི་བདེ་གི་སེམས་ཤུགས་སྐྱེས་ནས་ཨ་ནི་ཕྱོགས་མཐའ་དག་གི་གནས་ཚུལ་དུ་སོང་བ་ཅིག་གི། གནས་ཚུལ་གཅིག་གཅིག་གུ་དོག་ལ་བསམ་བློ་བཏང་མིན་པ་བྱས་ཕྱོགས་ཡོངས་ཀྱི་གནས་ཚུལ་དུ་བསམ་བློ་འཁོར་བ་ནི། ཨེ་ནི། ཆོས་ཡོད་མཁན་ཡིན་ནའི་རེད་ཆོས་མེད་མཁན་ཡིན་ནའི་རེད། གང་ལྟར་བདེ་སྐྱིད་འདོད་མཁན་ཤ་སྟག་ཅིག་རེད་དེ་འདྲ་ཡིན་དུས་ང་རང་ཚོ་དེ་འདྲའི་གི་ཐོག་ནས་ད་གང་ལྟར་དབྱིན་ཇིའི་སྐད་ལ་ཡང Secular Ethics ཟེར་དེ་གལ་ཆེན་པོ་འདུག་ག་དམིགས་བསལ་ཆོས་དང་མ་འབྲེལ་བར་ཨོ Secular ཐོག་ནས་ཡ་རབས་སྤྱོད་བཟང་བྱས་ཁྱེད་རང་ཚང་མ་ལོག་གི་ཨ་ད་བར་དུ་ཧུར་ཐག་བྱས་པ་རེད། ད་དུང་ཧུར་ཐག་གནང་ཤོག་ཨ། ཨེ་འདྲ་ཞིག་རེད། དེང་སང་གི་འཛམ་གླིང་འདིར་དེ་སྔ་ནང་ཆོས་ལ་དོ་སྣང་མེད་མཁན་ཚོས་གཞི་ནས་ནང་ཆོས་ལ་དོ་སྣང་གསར་བ་ཡོང་གི་ཡོད་པ་དང། སྐྱེ་བ་སྔ་ཕྱི་སོགས་གཏིང་རིང་བོ་ཡིན་ནའང་འཕྲལ་དུ་ང་ཚོར་སེམས་ཞི་བདེ་ཡོང་བར། ནང་པའི་ཆོས་ཀྱི་བསླབ་བྱ་ཡོད་པ་དེ་ཚོས་ཁ་ཡོད་ལག་ཡོད་ཀྱིས་འཛམ་གླིང་འདིར་ཕན་ཐོགས་འབྱུང་ཐུབ་པ་བཀའ་གནང་གི་འདུག། ནང་དཀར་དམར་སེར་གྱི་བར་ལ་ཡལ་བའི་ཞལ་འདོན་བསྒྲུབས། བསམ་པ་ཅིག་གིས་དཔེ་སེམས་ཐག་བཅད་བྱེད་ཀྱི་ཡོད་ཨེ་ཁྱེད་རང་ཚོས་ད་ག་ནང་བཞིན་དགོངས་པ་བཞེས་ཤོག་ཨེ་འདི་ནི་བོད་ཀྱི་ཆོས་དང་རིག་གཞུང་འདི་ག་འདྲ་ཅིག་ཡིན་པ་འདི་གོ་མཚོན་ཐུབ་ཀྱི་ཡོད་རེད་དེ་རིང་ཁ་སང་ཨེ་ནི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་སངས་རྒྱས་ཀྱི་ཆོས་མ་དར་སའི་ད་ལུང་པ་མང་པོའི་ནང་ལ་ད་གཞི་ནས་ཅིག་སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་ཅིག་སླེབས་བསྡད་ཀྱི་འདུག་ག།

རྡ་རམ་ས་ལ་རིགས་ལམ་སློབ་གཉེར་ཁང་དང་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ནི་རིགས་སློབ་དབུ་དགེ་དམ་པ་རྒན་བློ་བཟང་རྒྱ་མཚོ་ལགས་ནས་བཙུགས་གནང་སྟེ། ད་བར་རེ་ལོ་ངོ་ཧྲིལ་བོ་ལྔ་བཅུ་དང་ཉི་ཤུ་རྩ་ལྔ་འཁོར་བ་གི་དུས་ཚིགས་དང་སྟབས་བསྟུན། སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་ལྔ་གི་ཉི་མ་རིགས་སློབ་མ་ལག་གཉིས་བརྩིས་པ་གི་ཚོགས་ཁག་བཞི་ནས། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་དང། ཡང་སྤྱི་ཚེས་ཉེར་དྲུག་གི་ཉི་མ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས།

ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཨ་མི་རི་ཀའི Joe Biden གཞུང་གི་བློན་ཆེན་རིམ་པའི་གོ་གནས་ཡོད་པའི་དཔོན་རིགས་གསུམ་ལ་བོད་ནང་བོད་མིའི་རིགས་རྫས་ཀྱི་ཟིན་ཐོ་བསྡུ་རུབ་དང་ཕྲུ་གུ་རྣམས་རང་གི་ཕ་མ་ནས་ཁ་བྲལ་གཏོང་བའི་བྱ་སྤྱོད་སྤེལ་མཁན Global Magnitsky ཞེས་པའི་དཔལ་འབྱོར་གྱི་ཉེས་ཆད་བཅད་པ་འགེལ་དགོས་པའི་སྐོར་ཕྱག་བྲིས་གནང་ཡོད་པ་རེད་འདུག། དགོངས་ཞུ་གྱི་ཕྱག་བྲིས་དེ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་འཐུས་མི་སྐུ་ཞབས Chris Smith དང་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Jeff Merkley རྣམ་གཉིས་ཀྱིས་ཨ་མི་རི་ཀའི Joe Biden གཞུང་གི་ཚོང་དོན་དྲུང་ཆེ་ལྕམ Gina Raimondo དང་ནོར་སྲིད་དྲུང་ཆེ་ལྕམ Janet Yellen དང་ཕྱི་སྲིད་དྲུང་ཆེ Antony Blinken རྣམ་པ་གསུམ་ལ་ཕྱག་བྲིས་དེ་གནང་ཡོད་པ་རེད་འདུག། དགོངས་ཞུ་གྱི་ཕྱག་བྲིས་དེའི་ནང་ཁོང་རྣམ་པ་གསུམ་གྱིས་ཨ་མེ་རི་ཀའི་ཅ་དངོས་བེད་སྤྱོད་བསྐྱར་ཞིབ་ཚོགས་ཆུང་ནང་ཡོད་པར་བརྟེན་བོད་རང་སྐྱོང་ལྗོངས་སྤྱི་བདེ་ལས་ཁུངས་དང་དེ་དང་འབྲེལ་བའི་བོད་མིའི་རིགས་རྫས་ཀྱི་ཟིན་ཐོ་ལེན་མཁན་གྱི་སྡེ་ཁག་ཨ་མེ་རི་ཀའི་བཟོ་གྲྭ་སྲུང་སྐྱོབ་ལས་ཁང་གི་ཐོ་གཞུང་དེའི་ནང་བཅུག་གནང་དགོས་ཞེས་བཀོད་ཡོད་པ་དང་དེ་དང་འབྲེལ་བའི་ལག་རྩལ་ལ་ཕྱིར་གཏོང་དོ་དམ་ལག་བསྟར་བྱེད་དགོས་པའི་དགོས་འདུན་གནང་འདུག། ཡང་ཕྱག་བྲིས་དེའི་ནང་དགོངས་ཞུ་ལྟར་ལས་དོན་དེ་གནང་བ་ཡིན་ན་ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་གིས་དངོས་ཤུགས་བརྒྱུད་གསུམ་ནས་བོད་རང་སྐྱོང་ལྗོངས་དང་བོད་ཀྱི་ས་ཁུལ་གཞན་ཁག་གི་ནང་བོད་མིའི་རིགས་རྫས་བསྡུ་ལེན་ཐོག་སོ་ལྟའི་ལས་དོན་སྤེལ་རྒྱུའི་ནུས་པ་དེ་ཕན་ཐོགས་མེད་པ་བཟོ་ཐུབ་རྒྱུ་ཡིན་པའི་སྐོར་སོགས་ཕྱག་བྲིས་དེའི་ནང་བཀོད་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་བོད་ཁུལ་གྱི་བཅའ་སྡོད་སློབ་གྲྭ་ཞིག་བཤམས་སྟོན་བྱས་ཡོད་པ་དང་སློབ་གྲྭ་དེ་ནི་བཙན་དབང་གིས་རིགས་བསྒྱུར་ལམ་ལུགས་སྤེལ་བའི་ཆ་ཤས་ཤིག་ཏུ་མི་རྣམ་པས་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་ཨེ་པི་གསར་ལས་ཁང་གིས་ཟླ་བ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་བོད་ཁམས་ཕྱོགས་དཀར་མཛེས་ཁུལ་གྱི་འདབ་པ་རྫོང་གི་ཤང་ཀུའེ་ལཱ་གྲོང་རྡལ་ནས་སྤེལ་བའི་གནས་ཚུལ་ལ་གཞིགས་ན་ཤང་ཀུའེ་ལཱ་བཅའ་སྡོད་སློབ་གྲྭ་ནི་རྒྱ་ནག་གི་རྣམ་པའི་སྐད་གཉིས་སློབ་གསོའི་མ་དཔེ་ཡིན་ཏེ་བོད་རིགས་ལས་འགུལ་བས་དེ་ལ་བཙན་དབང་གིས་རིགས་བསྒྱུར་ཞེས་མིང་བཏགས་ཡོད་པ་དང་གནད་དོན་དེར་ད་ལོར་གཞུང་མང་པོས་དོ་སྣང་བྱས་ཡོད་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཆེད་མཁས་པ་དང་ཨ་རི་སོགས་ནུབ་ཕྱོགས་ཀྱི་རྒྱལ་ཁབ་གཞུང་གིས་རྒྱ་ནག་གི་བཅའ་སྡོད་སློབ་གྲྭའི་ལམ་ལུགས་དེར་སྐྱོན་བརྗོད་རིམ་པ་བྱས་ཡོད་པ་རེད་འདུག་འདས་པའི་མི་ལོ་བཅུ་ཕྲག་རིང་རྒྱ་ནག་གཞུང་གིས་བོད་ཁུལ་གཞི་རིམ་གྱི་སློབ་གྲྭ་ཁག་གི་སྒོ་བརྒྱབ་ནས་བཅའ་སྡོད་སློབ་གྲྭས་ཚབ་བྱས་ནས་སློབ་མ་མང་པོ་ཞིག་གཞི་རིམ་ཞིང་གྲོང་དང་འབྲོག་ཁུལ་ནས་ཡིན་པར་བརྟེན་སློབ་གྲྭའི་ནང་བཅའ་སྡོད་བྱས་ཡོད་པ་རེད་འདུག། བཅའ་སྡོད་སློབ་གྲྭའི་ལམ་ལུགས་དེ་ས་ཁུལ་གཅིག་ཙམ་མིན་པ་མ་ཟད་བོད་ཁུལ་ཧྲིལ་པོར་ཁྱབ་ཡོད་པ་རེད། ལས་འགུལ་བ་ཚོས་བོད་རིགས་བྱིས་པ་ས་ཡ་གཅིག་ལྷག་བཅའ་སྡོད་སློབ་གྲྭར་བཅུག་ཡོད་པར་ཚོད་དཔག་བྱས་ཡོད་མོད། འོན་ཀྱང་གྲངས་ཀ་མཐོན་པོ་དེ་འདྲ་རྒྱ་ནག་དམར་ཤོག་གཞུང་གིས་ཁས་ལེན་གྱི་མེད་པ་རེད་འདུག་ལས་འགུལ་བ་ཚོས་སློབ་གྲྭ་དེ་དག་གི་དམིགས་ཡུལ་ནི་བོད་མིའི་ངོ་བོ་མེད་པར་བཏང་ནས་རྒྱ་ནག་གི་རིག་གནས་ནང་ཐིམ་པར་འཇུག་འདོད་ཡོད་པར་འགྲེལ་བརྗོད་གནང་གི་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི Geneva གླེང་སྟེགས་ཐེངས་ལྔ་པའི་ཐོག་བརྗོད་གཞི་ཁག་བཞིར་བགོས་ཏེ་ཉིན་གཉིས་ཀྱི་རིང་བགྲོ་གླེང་སྣ་ཚོགས་གནང་ཡོད་པའི་སྐོར་དེ་གའི་རབ་གང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
བོད་མིའི་སྒྲིག་འཛུགས་ཕྱི་འབྲེལ་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝ་གླེང་སྟེགས་ཐེངས་ལྔ་པའི་ཉིན་གྲངས་གཉིས་པའི་ཐོག་རྒྱལ་ལོ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་མི་སེར་སྤེལ་ཡུལ་རིང་ལུགས་གསར་པའི་སྲིད་བྱུས་ལག་བསྟར་གྱིས་བོད་ཡུལ་རྒྱ་ཡུལ་ལ་བསྒྱུར་རྒྱུའི་གོམ་སྟབས་འདི་མགྱོགས་སུ་གང་འགྲོ་རེད་དེ་འདྲ་སོང་ཙང་རྒྱལ་སྤྱིའི་ཁྱོན་ནས་སྔར་ལས་ལྷག་པའི་གཟིགས་ཞིབ་གནང་དགོས་ཅེས་གསུངས་སོང། དེ་ཡང་སྤྱི་ཟླ་བཅུ་པའི་ཚེས་ཉེར་བདུན་ཉིན་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝ་གླེང་སྟེགས་ལྷན་ཚོགས་ཀྱི་ཐོག་རྒྱལ་ལོ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་དེ་དག་མི་སེར་སྤེལ་ཡུལ་རིང་ལུགས་གསར་པའི་ཐབས་ཇུས་ཀྱི་འོག་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་གོམ་སྟབས་དེ་མགྱོགས་སུ་མགྱོགས་སུ་འགྲོ་གི་འདུག་དེ་འདྲ་སོང་ཙང་རྒྱལ་སྤྱིའི་ཁྱོན་ནས་སྔར་ལས་དོ་སྣང་དང་གཟིགས་ཞིབ་གནང་རོགས་ཅེས་དབྱིན་ཡིག་གི་ཐོག་ནས་སྒྲོག་འགྲེལ་གནང་བ་རྣམས་བོད་སྐད་ཀྱི་ཐོག་གུས་པ་གསར་འགོད་པར་ངོ་སྤྲོད་གནང་དོན་དུ། Neo colonialism དུ་དབྱིན་ཇི་གི་གཏེར་ལ་ཕོག་འདུག་ཨ། ད་དེ་ཡིན་ན་ང་རང་ཚོ་གི་དེ་བོད་པ་གནས་སྟངས་དེ colonial གནས་སྟངས་འདི་འོག་ག་ད་ང་ཚོ་ག་རེ་ངོ་བོ་དེ་ག་རེ་ཞིག་ནང་ན་བསྡད་བཞག་སླེབས་བཞག་འདུག། ང་ཚོས་གདོང་ལེན་ག་རེ་བྱེད་དགོས་འདུག་དེ་གང་གཞུང་ལུགས་ཀྱི་སྒོ་ནས་བལྟས་ཚེ་ཅི་བསྔོག་ན། ཐུན་མོང་ཚད་ལྟ་བུ་འདི་ནི་ཚོགས་ཞིག་ཚང་མ་ལ་མཉམ་དུ་གཅིག་གུས་གཏོར་ཡར་རྒྱས་འགྲོ་ཡ་ལ་ཕན་ན་བསམ། རྒྱ་ནག་གཞུང་གིས་བོད་མིའི་ཐོག་འཛིན་པའི་ཐོག་མཐའ་བར་གསུམ་གྱི་སྲིད་ཇུས་ལག་བསྟར་བྱེད་སྟངས་ཀྱི་ཚད་གཞི་ཆ་ཚང་ངོ་གསར་པའི་མི་སེར་སྤེལ་ཡུལ་རིང་ལུགས་ཆ་ཚང་ལག་བསྟར་བྱེད་བཞིན་ཡོད་ཅེས་དང། དེ་བཞིན་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་བ་གླེང་སྟེགས་ནང་ཁག་བཞི་ལ་བགོས་ཏེ་གྲོས་གླེང་གནང་པའི་སྐབས་གྲོས་གླེང་ནང་མཉམ་ཞུགས་གནང་མཁན་རྡ་ས་བཞུགས་སྒར་དུ་རྟེན་གཞི་བཟུང་བའི་གཞུང་འབྲེལ་མིན་པའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ནས་གྲོས་གླེང་ནང་བྱུང་བའི་ནང་དོན་རྣམས་གུས་པ་གསར་འགོད་པར་ངོ་སྤྲོད་གནང་དོན་དུ།
ཁ་ལོ་རེ་སྐུལ་འདེབས་ཟེར་ནས་ད་ང་ཚོས་ཨིན་ཇི་ནང་བཤད་དུས Recommendations ཟེར་གྱི་རེད་མ་འོངས་པར་ད་ང་ཚོས་ཀྱིས་རྒྱ་ནག་རྒྱ་ནག་གཞུང་གི་འོག་ནས་མེད་ནས་ད་ཅིག་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་བཏང་ཡ་ལ་ག་རེ་ག་རེ་བྱེད་དགོས་འདུག། དེ་འདྲས་ཀྱི་ཐོག་ན་ང་ཚོས་ཀྱིས་ད་མང་པོ་ཅིག་ཚོགས་ཆེན་དེའི་བརྒྱུད་ཅན་ཅིག

དེ་མིན་ཇི་ནི་ཝ་གླེང་སྟེགས་ཐེངས་ལྔ་པར་མཉམ་ཞུགས་གནང་མཁན་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་སུ་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། སྟོང་ཉིད་ཀྱི་སུད་སི་ཇི་ནི་ཝ་གླེང་སྟེགས་འདི་སྐབས་ལྔ་པ་ཆགས་ཀྱི་འདུག་ད་ལྟ་གསུང་ཕྱི་ནང་གཉིས་ཀྱི་ཆེད་ལས་མཁས་པ་མང་ཆེ་ང་ཚོ་བོད་གཙོ་བོར་བྱས་པའི་ཨ་ནི་ཡུ་གུར་རེད། ཧོང་ཀོང་གི་གནད་དོན་ཐོག་ལ་ལྷོ་སོག་པོ་དེ་བསྡེབས་ཀྱང་ཧོང་ཀོང་གི་གནད་དོན་འདི་སྒང་ལ་དམིགས་བསལ་གྱི་འགྲོ་བ་མིའི་ཐོབ་ཐང་དང།

ཚོགས་འདུ་སྔ་རྟིང་ཚང་མ་ལེགས་གྲུབ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ། ལགས་རེད་ད། ད་རིང་དེ་ཇི་ནི་ཝ་གླེང་སྟེགས་ཐེངས་ལྔ་པ་འདི་རེད་བ་དེ་གོ་སྒྲིག་གནང་ཡ་དེ་གཙོ་བོ་དེ་ད་ང་རང་ཚོ་ད་ང་ཚོ་དོན་གཅོད་གཅིག་པུ་མ་རེད་ད་ང་རང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་ཀྱི་ལས་བྱེད་དམ་ཨ་ནི་གོང་དུ་བཀའ་བློན་དང་ཨ་ནི་ང་རང་ཚོ་གི་དྲུང་འཕར་ལེགས་བཤད་ལགས་བསྟན་འཛིན་ལེགས་བཤད་ལགས་ད་ཚང་མ་ཡི་མཉམ་རུབ་ཀྱི་ཐོག་ནས་ང་རང་ཚོ་གི་སྒྲིག།

མཉམ་ཞུགས་ཀྱིས་ཕན་ཚུན་དགོངས་འཆར་སྤེལ་རེས་གནང་པའི་རྨང་གཞིའི་འོག་འབྱུང་འགྱུར་མུ་མཐུད་ལྷན་ཚོགས་གནང་རྒྱུའི་རྨང་གཞི་ཡག་པོ་བྱུང་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་ཕྱིན་ནས་རྒྱ་ནག་དམར་ཤོག་གི་གཞུང་ལ་དབང་ཆ་ཆེ་ཡོད་པའི་སྲིད་བྱུས་འདི་བསྒྱུར་བཅོས་འགྲོ་སྲིད་པའི་ལམ་བུ་རྫོགས་མཚམས་ཤིག་ཡིན་པ་རྒྱ་ནག་སྲིད་བྱུས་སློབ་སྟོན་པ་ཞིག་གིས་གསུངས་འདུག་དེ་ཡང་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་བཀོད་པར། རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་ཟུར་པ་ལི་ཁེ་ཆང་རེས་གཟའ་ཕུར་བུའི་ཉིན་སྙིང་ཁྲག་འགགས་ཏེ་འདས་གྲོངས་སུ་ཕྱིན་ཡོད་པ་དང། ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར། རྒྱ་ནག་གི་དཔལ་འབྱོར་བཅོས་སྒྱུར་བྱེད་ཆེད་གཞུང་གིས་གཙོ་ཁྲིད་ལས་སྒེར་གཉེར་ཁེ་ལས་དར་སྤེལ་བཏང་ནས་ལས་ཞུགས་ཀྱི་གོ་སྐབས་དང་རྒྱུ་ནོར་གསར་སྐྲུན་བྱེད་པའི་ཁེ་ལས་མཁས་ཅན་གྱི་ཆ་རྐྱེན་ལེགས་བཅོས་བྱ་རྒྱུའི་ཐད་སྐུལ་འདེད་བྱས་ཡོད་པ་རེད། རང་མིང་ཕྱིར་བསྒྲགས་བྱེད་འདོད་མེད་པའི་རྒྱ་ནག་སྲིད་གཞུང་གི་སྲིད་ཇུས་སློབ་སྟོན་པ་ཞིག་གིས་ལི་ཁེ་ཆང་འདས་གྲོངས་སུ་གྱུར་བ་འདི་རྒྱ་ནག་སྲིད་གཞུང་ལེགས་བཅོས་དང་བསྒྱུར་བཅོས་ཐེབས་སྲིད་པའི་དུས་ཚོད་ངེས་གཏན་ཞིག་མཇུག་འགྲིལ་བ་མཚོན་ཐུབ་པ་དང། དེ་ཡང་འུད་སྒྲོག་མེད་པ་ཞིག་ཡིན་པ་འགྲེལ་བརྗོད་གནང་གི་ཡོད་པ་རེད། ལི་ཁེ་ཆང་གིས་རྒྱ་ནག་དམར་ཤོག་གི་རིམ་པ་མཐོ་ཤོས་ཨང་རིམ་གཉིས་པའི་འགོ་ཁྲིད་བྱས་ཏེ་རྒྱ་ནག་ནང་སྒེར་གཉེར་ཁེ་ལས་ཀྱི་དར་སྤེལ་གཏོང་ནས་འདི་ལོའི་ཟླ་བ་གསུམ་པའི་ནང་ལས་ཁུར་ངལ་གསོ་གནང་བ་རེད། འོན་ཀྱང་ཞི་ཅིན་ཕིང་རྒྱ་ནག་གི་ལོ་ངོ་བཅུ་གྲངས་ལྷག་རིང་དབང་ཤུགས་ཆེ་ཤོས་ཡོད་པའི་འགོ་ཁྲིད་དུ་གྱུར་བ་མ་ཟད་དཔལ་འབྱོར་དང་སྤྱི་ཚོགས་དམ་དྲག་ཤུགས་ཆེ་རུ་བཏང་རྗེས་ལི་ཁེ་ཆང་གི་དབང་ཤུགས་ཡང་རིམ་བཞིན་མེད་པ་བཟོས་ཡོད་པ་རེད། དེ་སྔ་ཉིས་སྟོང་བཅུ་གསུམ་ལོར་ལི་ཁེ་ཆང་ཁོང་རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་དུ་བསྐོ་བཞག་གནང་བ་ནས་བཟུང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་བར་འདས་པའི་ལོ་ངོ་བཅུ་ཕྲག་གཅིག་གི་རིང་རྒྱ་ནག་གི་དཔོན་རིགས་མཐོ་ཤོས་གཉིས་པའི་ལས་འགན་བསྒྲུབས་ཡོད་པ་རེད། ཁོང་ནི་བོད་ནང་དྲག་པོའི་སྲིད་བྱུས་ལག་བསྟར་བྱེད་མཁན་རྒྱ་ནག་གི་དཔོན་རིགས་ཤིག་ལ་ངོས་འཛིན་བྱེད་མུས་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken ལགས་སུ་རྒྱལ་ཁབ་གཉིས་བར་གཏིང་ཟབ་དང། ཕྱོགས་ཡོངས་ཀྱི་གྲོས་བསྡུར་ཐོག་ནས་འབྲེལ་བ་བརྟན་པོ་ཡོང་གི་རེད་ཅེས་གསུངས་འདུག་ཟླ་བ་བཅུ་པའི་ཚེས་ཉི་ཤུ་དྲུག་རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་རྒྱལ་ས Washington ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi དང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken གཉིས་བར་མཇལ་འཕྲད་བྱུང་སྐབས་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi ཡིས་གཏིང་ཟབ་དང་ཕྱོགས་ཡོངས་ཀྱི་གླེང་མོལ་བྱས་ནས་འཕྱུགས་པའི་ཐག་གཅོད་དང་གོ་ནོར་ཐེབས་པ་སོགས་ཉུང་དུ་འགྲོ་གི་ཡོད་པ་དང། ཨ་རི་དང་རྒྱ་ནག་བར་ཕན་ཚུན་འབྲེལ་བ་བརྟན་པོ་ཡོང་བ་བྱ་དགོས་པ་ཞེས་ཐེར་འདོན་ནན་པོ་གནང་འདུག་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁིན་ལགས་ཀྱིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡི་གཏམ་བཤད་དེ་ལ་མོས་མཐུན་ཡོད་པ་དང་མཐུན་སྒྲིག་གི་གྲོས་མོལ་བྱ་རྒྱུར་རེ་སྒུག་བྱེད་ཀྱི་ཡིན་ཅེས་ལན་འདེབས་གནང་འདུག། ད་ལྟ་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་ཁག་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨ་རི་ནིའུ་ཡོག་ཏུ་ཉིན་གྲངས་གསུམ་རིང་སངས་རྒྱས་སྨན་ལྷའི་སྒྲུབ་མཆོད་དང་མི་མང་ལ་ནང་ཆོས་ངོ་སྤྲོད་ཚོགས་བཞིན་པའི་སྐོར་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨ་རིའི་ནིའུ་ཡོག་ཁུལ་དུ་གནས་སྡོད་བྱེད་མཁན་གྱི་སེར་སྨད་གྲྭ་ཚང་གི་དགེ་བཤེས་ཁག་ཅིག་དང། གྲྭ་ཟུར་ཁག་ཐུན་མོང་གིས་གོ་སྒྲིག་བྱས་ཏེ། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ནས་རྩ་དགུ་བར་ཉིན་གྲངས་གསུམ་གྱི་རིང་བྱང་ཨ་རིའི་སྨན་ལྷའི་སྒྲུབ་མཆོད་ཆེན་མོ་ཐེངས་ལྔ་པ་འཚོགས་འགོ་ཚུགས་ཤིང། ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་སྔ་དྲོར། འཚོགས་འགོ་དུ་སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེའི་དབུ་བཞུགས་ཐོག་དགེ་འདུན་པ་དང་མི་མང་གིས་སྤོས་སྣེ་དང་བཅས། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་བཞུགས་ཁྲིར་གདན་འདྲེན་བྱས་ཏེ། མཎྜལ་རྟེན་གསུམ་འདེགས་འབུལ་བྱས་ཤིང། དགེ་བཤེས་ངག་དབང་སྐལ་བཟང་ལགས་ཀྱིས་ཡུལ་གྲུ་གང་སར་སྨན་ལྷའི་སྒྲུབ་མཆོད་འཚོགས་དགོས་པའི་དམིགས་ཡུལ་མདོར་བསྡུས་ཤིག་མང་ཚོགས་ལ་ངོ་སྤྲོད་གནང་བ་དང། དེ་བཞིན་དགེ་བཤེས་ཁོང་གིས་ཉིན་གྲངས་གསུམ་རིང་གི་མཛད་རིམ་སྐོར་འདི་གའི་གསར་འགོད་པར་ངོ་སྤྲོད་གནང་དོན་ལ།
ཨ་ནེ་ད་སང་ཉིན་ནས་བསྡུས་ནས་ཉི་མ་གསུམ་རིང་ད་སྤྱི་ཁང་ཕུན་ཚོགས་སྡེ་བཞི་ནིའུ་ཡོག་གི་སྤྱི་ཁང་ཕུན་ཚོགས་སྡེ་བཞི་ནང་དུ་བསུས་ནས་གོ་སྒྲིག་ཞུས་ནས་འཚོགས་ཡས་རེད། ཨ་ནེ་དབུ་བཞུགས་ཀྱི་གཙོ་བོ་དེ།

ཨ་ནི་སྐྱ་སེར་མེད་པར་ཡོངས་རྫོགས་ལ་ད་སྨན་ལྷའི་སྒྲུབ་མཆོད་ཀྱི་བྱིན་རླབས་འདི་ང་རང་ཚོ་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་ལ་ཡིན་ན་ལོ་ཉིས་བརྒྱ་བརྒྱད་ཅུ་ལྷག་གི་དེ་ནི་གཅིག་བྱིན་རླབས་བརྒྱུད་པ་ཡོད་ཀྱང་དེ་འདྲའི་ཐུན་མོང་མ་ཡིན་པའི་ད་སྨན་ལྷའི་སྒྲུབ་མཆོད་ཅིག་ཆགས་ཏེ་དེ་སྨན་ལྷའི་ཆོ་ག་དེ་དེ་འདྲའི་ནི་ད་ཐུན་མོང་མ་ཡིན་པ་ཡིན་ཙང་དེ་ག་སོང་ན་སྔར་བོད་དུ་དེ་ནི་རྒྱལ་ཚབ་ང་ནི་དེ་ལྟ་དེ་མོ་བདེ་ལེགས་རྒྱ་མཚོ་ཞུ་བ་ཅིག་ཁོང་རྒྱལ་མཆོག་བདུན་པ་ཆེན་པོའི་རྒྱལ་ཚབ་གནང་བའི་སྐབས་ལ་དེ་ནི་བོད་ཀྱི་སྤྱི་རིམ་གྱི་ཆེད་དུ་བོད་བསྟན་སྲིད་ཀྱི་ཆེད་དུ་བཙུགས་གནང་རྒྱུ་གི་དེ་འདྲ་ཞིག་སྤྱི་རིམ་གྱི་ཆགས་བསྡད་རེད་ཨ་འདི་སྨན་བླ་སྒྲུབ་མཆོད་དེ་ཡང་ཁུངས་གཏུག་ན་སྟོན་པ་བཅོམ་ལྡན་འདས་ཀྱིས་འཁོར་ལོ་ཐ་མའི་སྐབས་སུ་གསུང་རྒྱུ་གི་དེ་འདྲ་གི་ད་ཆོས་འབྱུང་ཨ་ནི་ཅིག་ཆགས་བསྡད་རེད་ཆོས་བརྒྱུད་ཅིག་ད་འདི་ང་རང་ཚོ། ཨ་རིའི་ནང་གི་ས་གནས་ཁག་གཉིས་ནང་དུ་སངས་རྒྱས་སྨན་བླའི་སྒྲུབ་མཆོད་འཚོགས་བཞིན་ཡོད་པ་རེད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་དགེ་ལེགས་སྦྱིན་པ་ཡིན།
དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཨ་མི་རི་ཀའི་ཇོ་སྦའི་ཏན་གཞུང་གི་བློན་ཆེན་རིམ་པའི་གོ་གནས་ཡོད་པའི་དཔོན་རིགས་གསུམ་ལ་བོད་ནང་བོད་མིའི་རིགས་རྫས་ཀྱི་ཟིན་ཐོ་བསྡུ་རུབ་དང་ཕྲུ་གུ་རྣམས་རང་གི་ཕ་མ་ནས་ཁ་བྲལ་གཏོང་བའི་བྱ་སྤྱོད་སྤེལ་མཁན་ཚོར Global Magnitsky ཞེས་པའི་དཔལ་འབྱོར་གཙོས་པའི་ཉེས་ཆད་ཡར་བཀལ་དགོས་པའི་ཕྱག་བྲིས་ཤིག་གནང་ཡོད་པའི་གནས་ཚུལ་དེ་དང་འབྲེལ་བའི་སྐོར་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཨ་མི་རི་ཀའི Biden གཞུང་གི་བློན་ཆེན་རིམ་པའི་གོ་གནས་ཡོད་པའི་དཔོན་རིགས་གསུམ་ལ་བོད་ནང་བོད་མིའི་རིགས་རྫས་ཀྱི་ཟིན་ཐོ་བསྡུ་རུབ་དང། ཕྲུ་གུ་རྣམས་རང་གི་ཕ་མ་ནས་ཁ་བྲལ་གཏོང་བའི་བྱ་སྤྱོད་སྤེལ་མཁན་ཚོར། Global Magnitsky། ཞེས་པའི་དཔལ་འབྱོར་གྱི་ཉེས་ཆད་བཅད་པ་ཡང་བཀལ་དགོས་པའི་སྐོར་ཕྱག་བྲིས་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་ཕྱག་བྲིས་དེ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཕྱག་སྦྲེལ་ཚོགས་གཙོ་གྲོས་ཚོགས་འཐུས་མི་སྐུ་ཞབས Chris Smith དང། གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Jeff Merkley རྣམ་གཉིས་ཀྱིས་ཨ་མི་རི་ཀའི Biden གཞུང་གི་ཚོང་དོན་དྲུང་ཆེ་ལྕམ། Gina Raimondo། དང། ནོར་སྲིད་དྲུང་ཆེ་ལྕམ། Janet Yellen། དང། ཕྱི་སྲིད་དྲུང་ཆེ Antony Blinken རྣམ་པ་གསུམ་ལ་ཕྱག་བྲིས་དེ་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་ཕྱག་བྲིས་དེའི་ནང། ཁྱེད་རྣམ་པ་གསུམ་ཨ་མེ་རི་ཁའི་ཅ་དངོས་བེད་སྤྱོད་བསྐྱར་ཞིབ་ཚོགས་ཆུང་ནང་ཡོད་པར་བརྟེན། བོད་རང་སྐྱོང་གི་སྤྱི་བདེ་ལས་ཁུངས་དང། དེ་དང་འབྲེལ་བའི་བོད་མིའི་རིགས་རྫས་ཀྱི་ཟིན་ཐོ་ལེན་མཁན་གྱི་སྡེ་ཁག། ཨ་མེ་རི་ཀའི་བཟོ་གྲྭ་སྲུང་སྐྱོབ་ལས་ཁང་གི་ཐོ་གཞུང་དེའི་ནང་བཅུག་གནང་དགོས་ཞེས་བཀོད་ཡོད་པ་རེད་འདུག་ཡང་ཕྱག་བྲིས་དེའི་ནང་གོང་ཞུས་ལྟར་ལས་དོན་དེ་གནང་བ་ཡིན་ན། ཨ་མེ་རི་ཀའི་ཚོང་གཉེར་ལས་ཁང་ཁག་གིས་དངོས་ཤུགས་བརྒྱུད་གསུམ་ནས་བོད་རང་སྐྱོང་ལྗོངས་དང། བོད་ཀྱི་ས་ཁུལ་གཞན་ཁག་གི་ནང་བོད་མིའི་རིགས་རྫས་བསྡུ་ལེན་ཐོག་སོ་ལྟའི་ལས་དོན་སྤེལ་རྒྱུའི་ནུས་པ་སྟེར་ཕན་ཐོགས་མེད་པ་བཟོ་ཐུབ་རྒྱུ་ཡིན་པའི་སྐོར་སོགས་ཕྱག་བྲིས་དེའི་ནང་བཀོད་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་གནས་ཚུལ་འདི་དང་འབྲེལ་བའི་སྐོར་ལ། འདི་ནས་ཞལ་པར་ཐོག་ཨ་མེ་རི་ཁའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་ཟུར་པ་དང་ཨ་མེ་རི་ཁའི་ནུབ་ངོས་ཀལ་ལི་ཧྥོར་ནི་ཡ་གཞུང་གི་སློབ་གཉེར་ཁང་ཞིག་གི་ནང་སློབ་དཔོན་གྱི་ཕྱག་ལས་གནང་མཁན་བསྟན་འཛིན་རྡོ་རྗེ་ལགས་སུ། ཁོང་རང་ཉིད་ཀྱིས་ཨ་མེ་རི་ཁའི་གཞུང་དང། འབྲེལ་འདྲིས་ཐོག་ནས། འདིའི་ཐོག། དོན་འབྲས་སོན་མིན་སྐོར་གནད་དྲི་ཞུས་པས། དེ་རིང་གི་ད་ང་ཚོའི་གསར་འགྱུར་ལས་ཁང་ལ་གནས་ཚུལ་ཐོན་པ་གཞིགས་ན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ་རྣམ་པ་གཉིས་ད་སྐུ་ཞབས Chris Smith དང་སྐུ་ཞབས Merkley རྣམ་གཉིས་ཀྱིས་ད་ཨ་མི་རི་ཀའི་བྷ་དིན་གཞུང་གི་བློན་ཆེན་རིམ་པའི་གོ་གནས་ཡོད་པ་ད་དཔལ་འབྱོར་དྲུང་ཆེ་ཇི་ན་རེ་མོན་ཏོ་དང་ནོར་སྲིད་དྲུང་ཆེ་ཇཱེ་ནེད་ཡེ་ལེན་དང་ཕྱི་སྲིད་དྲུང་ཆེ་ཨན་ཏོ་ནི་བྷི་ལིན་ཀེན་རྣམ་པ་གསུམ་ལ་ཨ་ནི་ཕྱག་བྲིས་གནང་ནས་དེའི་ནང་ད་བོད་ནང་རིགས་རྫས་བསྡུ་རུབ་བྱེད། བྱེད་ཡས་ཀྱི་ལས་དོན་དེའི་ཐོག་ལ་ཨ་ནི་བོད་ནང་རྒྱ་ནག་གུང་ཁྲན་ཏང་གི་ད་ཅིག་འབྲེལ་ཡོད་ཚན་པ་ཚོ་ལ་ཨ་ནི་དེ་ད་རིགས་རྫས་དེ་བསྡུ་ཡས་ཀྱི་མཐུན་རྐྱེན་དེ་བཀག་འགོག་ཆེད་དུ་ཨ་མི་རི་ཀའི་གཞུང་ངོས་ཀྱི་ད་ཅིག་ལས་ཁུངས་ཁག་གི་ཨ་ནི་སྟངས་འཛིན་དེ་ད་ཅིག་ནན་པོ་གནང་དགོས་པའི་སྐོར་ཅིག་གསུངས་ཤག་ཨ་ནི་དེའི་སྐོར་ལ་ང་ཚོས་ཨ་མི་རི་ཀའི་ནུབ་ངོས་སུ་ཆགས་པའི་ཀལ་ལི་ཧྥོར་ནི་ཡ་ནང་ཡོད་པའི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་དང་ཨ་ནི་དེ་སྔོན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་གནང་མྱོང་ཡོད་མཁན་བསྟན་འཛིན་རྡོ་རྗེ་ལགས་ལ་ཨ་ནི། ད་ཐེངས་ཀྱི་ད་ཅིག་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ད་ཅིག་གཞུང་གི་བློན་ཆེན་རྣམ་པ་གསུམ་ལ་ཨ་ནི་ཕྱག་བྲིས་གནང་བ་འདིས་ཀྱི་ད་ཅིག་ཨ་མི་རི་ཀའི་ངོས་ནས་འདིའི་ཐོག་ད་ཕྱག་ལེན་ཅིག་བཀལ་ཐུབ་ཡས་ད་ཅིག་འདིའི་ཐོག་ལ་ཅིག་ཡང་དོན་འབྲས་སོན་པ་ཡོང་ཡས་ཅིག་གཟིགས་ཡོད་ན་འདིའི་སྐོར་དགོངས་ཚུལ་ཅིག་གསུང་རོགས་གནང་ཞུ་ཡིན།

ལ་འདི་འདྲ་སོང་ཙང། ད་ཨ་རི་གཞུང་ནས་ཨ་ནི་འདི་ཡོད་རེད་པ་ད་ག་ཟེར་གྲོས་ཆོད Global Magnitsky Accountability Act འདི་འདྲ་གི་ཕྱག་ལེན་བསྟར་གནང་བྱས་ཨ་ནི་ག་ཟེར་ད་རྒྱ་ནག་ཕ་གིའི་ཆེ་གྲས་འདི་ག་དེ་ཡིན་པ་ཡིན་ནའི་འདིའི་ཐོག་ལ་ཡང་ད་ཁྲིམས་ཆད་གཏང་དགོས་ལ་རེད་པ་ད་ག་ནང་བཞིན་འབྲེལ་ཡོད་ད་འདྲ་དེ་ཕ་གིའི་ལག་ཆ་ཚོང་འགྲེམས་བྱེད་མཁན་འདི་ད་འདྲ Thermo Fisher ག་ཟེར་ད་ཚོང་འབྲེལ་ཚོགས་པ་རེད་པ་འདི་ག་དེ་ལ་ཡིན་པ་ཡིན་ནའི་འདིའི་ཐོག་ལ་ཡང་ད་གནོན་ཤུགས་སྤྲད་བྱས་བཀག་རྒྱ་དམ་གནང་དགོས་ཀྱི་རེད་ཟེར་འདི་གསུང་གི་རེད་པ་ལགས།

ཇི་སྐད་དུ། འདི་དང་ཇི་ལྟར་གྱི་ཨ་རིའི་ནང་ལ་ཡང་ག་ཟེར་ཆེ་མཐོང་ཆེན་པོ་དང་ཨ་ནི་གནས་ཡུལ་བྱེད་ཀྱི་ཡོད་རེད་པ། ནུས་ཤུགས་ལྡན་འདེགས་ཐོན་གྱི་རེད་བསམ་ཆེན་གྱི་འདུག་ང་རང་བོན་ཏེ་བི་ན་ལ་རེད་པ། ལགས་སོ་ཨ་ནི་ཨི་ངའི་གནད་དྲི་ཞུ་ཡས་དེ་ག་ཡིན་ཨ་ནི་དེ་རིང་ཨ་ཡང་བསྐྱར་ཨ་ནི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་ཟུར་པ་དང་ཨ་ནི་ཨ་མི་རི་ཀའི་ཀེ་ལི་ཧྥོ་ནི་ཡ་གཞུང་གི་གཙུག་ལག་སློབ་གཉེར་ཁང་ནང་སློབ་དཔོན་གྱི་ཕྱག་ལས་གནང་མཁན་བསྟན་འཛིན་རྡོ་རྗེ་ལགས་ནས་ང་ཚོར་གནད་དྲི་ཞུ་ཡས་ཀྱི་དུས་ཚོད་བཏོན་གནང་བ་དེ་ཐུགས་རྗེ་གནང་ཞུ་གི་ཡིན། ལགས་ཐུགས་རྗེ་གནང་བཞུགས་གདན་འཇགས་དགོས།
ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་ཀྱིས་དམིགས་བསལ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།

ཕྱི་ཚེས་བཅུ་དྲུག་གཟའ་ཟླ་བ་ནས་བཟུང་སྟེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཆེད་ཕེབས་ཀྱིས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོའི་འབྲེལ་ཡོད་མི་སྣ་དེ་བཞིན་གྲོས་ཚོགས་གོང་འོག་གི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་ཡོད། ཨ་མི་རི་ཀའི་གྲོས་ཚོགས་ནང་བོད་དོན་དཀའ་རྙོག་སེལ་བའི་ཁྲིམས་འཆར Tibet Resolution Act ཞེས་པ་ཞིག་འགྲོ་བཞིན་ཡོད་པ་དེར་གྲོས་ཚོགས་གོང་འོག་གཉིས་ཀ་ནས་རྒྱབ་སྐྱོར་ཐོབ་སྟེ་ཨ་མི་རི་ཀའི་རྒྱལ་ཁབ་ཀྱི་ལག་བསྟར་ཁྲིམས་ཡིག་ཞིག་ཆགས་རྒྱུའི་རེ་བ་ཇི་ཙམ་ཡོད་མེད་དང་ཡང་ཁྲིམས་འཆར་གྱི་ངོ་བོ་དེ་གལ་འགངས་ཆེ་ཆུང་ཇི་ཙམ་ཡིན་མིན་གཞན་ཡང་རྒྱ་ནག་གིས Tibet གྱི་ཚབ་ཏུ་ཤི་ཙང་ཞེས་རྒྱ་ཡིག་ནང་བོད་ལ་འབོད་པའི་ཐ་སྙད་བེད་སྤྱོད་བྱེད་དགོས་པའི་སྒྲིག་གཞི་དང་ལམ་ལུགས་གཏན་འབེབས་བྱེད་བཞིན་པའི་གནད་དོན། བོད་དཀར་མཛེས་བོད་རིགས་ས་ཁུལ་གྱི་བོད་པའི་སློབ་གྲྭ་ཁག་ནང་བོད་ཡིག་རྩ་བ་ནས་སློབ་མི་ཆོག་པ་བཟོ་བའི་གནད་དོན་སོགས་དང་ཡང་བཙན་བྱོལ་བོད་མིའི་མང་གཙོའི་གནས་བབ་སོགས་དང་འབྲེལ་བའི་སྐོར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་གླེང་མོལ་ཞུ་ཡ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྲིད་སྐྱོང་མཆོག་གིས་མཛད་ཁུར་དངོས་སུ་བཞེས་པ་ནས་བཟུང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ལས་ཁུངས་ཨ་མའི་སྒྲ་འཇུག་ཁང་ནང་ད་རེས་ཕེབས་པ་ཐོག་མ་དང་པོ་དེ་ཡིན་དུས་དམིགས་བསལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། བཀྲ་ཤིས་ལེགས། ད་འགོ་འདི་ཕྱི་ཟླ་བཅུ་པའི་ཚེས་ཤར་ནས་ཐོག་མར་ལྷོ་ཨ་མེ་རི་ཀ་དུ་ཕེབས་རེད་ད་ལྷོ་ཨ་མེ་རི་ཀ་དང་ཨ་ཧྥེ་རི་ཀ་ཟེར་ཡ་ཚོ་ནམ་རྒྱུན་སྙོབ་ཁག་པོ

བར་ར་ཟིལ་ལ་ཐེངས་མ་བཞི་ཙམ་ཆིབས་བསྒྱུར་གནང་མྱོང་ཞིང་མེག་སི་ཀོ་ལ་ཐེངས་མ་བཞི་ཙམ་ཆིབས་གནང་མྱོང་ཞིང་ལྷོ་ཨ་མི་རི་ཀ་རྒྱལ་ཁབ་གཞན་པ་ནང་ལ་ཐེངས་མ་གཅིག་གཉིས་སྣ་ཚོགས་ཅིག་བྱུང་ཡོད་རེད། ངའི་དགེ་རྒན་ལི་ཡ་སི་ཀྱང་ལོ་སིང་ལ་མེག་སི་ཀོ་ལ་ཡར་ཕེབས་པར་གནས་སྟངས་བྱུང་ཞིང། དེ་ནས་མར་ལྷོ་ངོས་ལ་ང་ཚོར་བཅར་ཡག་གོ་སྐབས་བྱུང་མི་འདུག་ད། དེའི་བཅར་ཡག་གི་ཡང་སེམས་ཤུགས་འཕར་མ་ཚོར་བའི་གཞི་ག་རེ་རེད་ཟེར་ན་ན་ནིང་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་བརྒྱད་པ་དེ་ཝ་ཤིང་ཏོན་ཌི་སི་སྤྱི་ཟླ་དྲུག་པར་འཚོགས་པ་རེད་སྐབས་དེ་དུས་ཙམ་པ། ལྷོ་ཨ་མི་རི་ཀ་རྒྱལ་ཁབ་བཞི་ནས་གྲོས་ཚོགས་འཐུས་མི་ཉི་ཤུ་ཞིག་འདུག་ཅིང་ཕེབས་པ་སོང་ཙང། ད་ང་ཚོ་མར་ཅིག་ཕྱིན་ཕྱིན་མ་གི་ལ་ཡ་དོན་གཅོད་ལས་ཁུངས་གཅིག་ད་ཡོད་རེད་དེའི་ནང་ལ་ཡང་དོན་གཅོད་གཅིག་དང་ལས་བྱེད་གཞན་པ་གཅིག་ད་བོད་པ་མ་ཡིན་པའི་གཅིག་ཡོད་རེད་གཞན་པ་བོད་པའི་ནང་ལོགས་ལ་ཡང་པོ་ཏུ་གྷིས་ཤེས་མཁན་དང་སྤེ་ནིཤ་ཤེས་མཁན་དེ་དཀོན་པོ་ཆགས་ཀྱི་ཡོད་དུས། ང་ཚོ་མང་པོ་ཅིག་བོད་དོན་རྒྱབ་སྐྱོར་བ་དེ་ག་དེ་ལ་ཡང་རེ་བ་བཅོལ་དགོས་ཀྱི་ཡོད་རེད་བོད་དོན་རྒྱབ་སྐྱོར་བ་ཡིན་ནའི་ལུང་པ་རེ་རེ་ནང་ལ་ཡང་རེ་གཉིས་རེ་གཉིས་མ་གཏོགས་ད་ཡོག་མ་རེད་ཆོས་ཚོགས་ཁག་ཁ་ཤས་ཅིག་ཡོག་རེད་དེ་ཚོ་ལ་བརྟེན་ནས་ཡོང་གི་ཡོད་དུས་ད་རེས་དེ་དཔེར་ན།

དེ་འདྲ་བྱེད་དུས་ཙམ་པ་ལ་ཕ་གིའི་གི་ས་གནས་ཀྱི་མངའ་སྡེའི་གྲོས་ཚོགས་ཚོགས་གཙོ་མཆོག་དང། དེ་ནང་བཞིན་བྱས་ནས་མངའ་སྡེའི་གྲོས་ཚོགས་ནང་ལོགས་ལ་རྒྱལ་སྤྱིའི་གྱི་འབྲེལ་ལམ་དང་འབྲེལ་བའི་གྱི་ཚོགས་ཆུང་ཡོད་དེ་དེའི་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་མི་གཞན་པ་གཉིས་གསུམ་ཀ་ཆབ་སྲིད་ཚོགས་པ་མི་འདྲ་ནས་འདུག་ཅིང་ཐོག་མར་ང་ཚོ་ཆུ་ཚོད་གཅིག་རིང་ལ་ཐུག་ཡས་རེད་ཡིན་ནའི་ད་གནད་དོན་འགྲེལ་བཤད་རྒྱག་གི་རྒྱག་གི་འགྲོ་བའི་ཚོ་ཁོ་རང་ཚོས་དོ་སྣང་ཞུ་བྱེད་བྱེད་བྱེད་ཨིང་འདྲ་བོ་ཞེ་དྲག་བྱས་ནས་ང་ཚོ་ཆུ་ཚོད་གཅིག་དང་ཕྱེད་ཀ་ལྷག་ཅིག་སོང་ཚོ་ཡ་ཁོ་བོ་དེ་འདྲ་བྱུང་སོང་ཨ་དེའི་ནང་ནས་གྲོས་ཚོགས་འཐུས་མི་གཅིག་གི་ཏན་ཏན་ཁོ་རང་ང་ཚོ་བྷར་ཛིལ་ལ་ལ་ཡང་འབྲེལ་བ་བྱེད་གི་ཡིན་དབུས་གཞུང་དང་མ་འོངས་པ་ང་ཚོ་ཏན་ཏན་འབྲེལ་བ་ཡོང་ཐུབ་རེད་བྱེད་བྱེད་དེ་འདྲའི་གསུང་དུས་ཙམ་པ་དེ་དང་མཉམ་དུ་ཨ་ནི་མེ་ཡར་ལས་ཁུངས་ནང་བཅར་བ་རེད་ཨ་ཕ་གི་ལ་རོགས་པ་བྱེད་མཁན་གཙོ་བོ་གཅིག་ངེད་མ་རྡ་རམ་ས་ལ་བཅར་མྱོང་བས་ཁོ་རང་གི་གྲོས་ཚོགས་ཚོགས་གཙོ་ཟུར་པ་བྱས། ཨ་ནི་མེ་ཡའི་ལས་ཁུངས་ལ་འབྲེལ་བ་ཡག་པོ་བྱས་སྐུ་མདུན་མཇལ་ཁ་ཞུས་མྱོང་རྡ་རམ་ས་ལ་སྒྲིག་འཛུགས་མཐོང་མྱོང་མཁན་དེ་འདྲ་རེད། དེ་ཡིན་དུས་ཙམ་པ་ཁོ་རང་གིས་དོན་གཅོད་ལ་ཕྱག་རོགས་ཞུས་བྱས་དེ་ག་ཡི་འབྲེལ་བ་དེ་འདྲ་ཡོང་དཔེར་ན་མེ་ཡའི་ལས་ཁུངས་འདྲ་བོ་ཕྱིན་པ་ཡིན་ནའི་དེའི་ནང་ལོགས་ལ་ཡང་གཅིག་ཁོར་ཡུག་གི་བློན་ཆེན་དང། འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་བློན་ཆེན་གཉིས། དོ་སྣང་དཔེ་མི་སྲིད་ཆེན་པོ་འདུག་ཁོ་ཚོར་ཆུ་ཚོད་གཉིས་ལྷག་ཞིག་དེ་བྱེད་དུས་ད་སྡོམ་འདྲ་ཞིག་བརྒྱབ་ཡོང་དུས་ཁོ་རང་ཚོས་ག་རེ་གསུང་གི་འདུག་ཟེར་ན།

གཙོ་བོ་གཅིག་དང་འབྲེལ་བ་ཡོད་རེད། དཔེར་ན་བོད་དེ་ལོ་རྒྱུས་ཀྱི་ཐོག་ནས་ནི་རང་བཙན་རྒྱལ་ཁབ་ཡིན་པ་རྒྱ་ནག་གི་ཆ་ཤས་མ་ཡིན་པ་ཟེར་དེ་ད་ག་པར་གསུང་བཤད་གནང་པ་ཡིན་ནའི་འདི་ཤུགས་ཆེ་རུ་གནང་གི་འདུག་སྔོན་མ་ང་ཚོ་ཁ་སེང་སྐྱབས་མགོན་རིན་པོ་ཆེ་ཕ་གིའི་གསེར་གྱི་གཟེངས་རྟགས་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་བའི་མཛད་སྒོ་ཚུགས་པ་དེ།

ད་ལྟ་དེ་ཕེ་བྷི་བར་ལ་ཡ་གཟིགས་གནང་བ་ཡིན་ན། འདི་ཁྲིམས་འཆར་འདི་གཏན་འབེབས་ཡོང་བ་ལ་ཡ་ཐུགས་རེ་ཆེ་རུ་ཕེབས་ཡིན་ན། ཡོད་ན་ག་རེ་བྱས་ནས། གྲོས་ཚོགས་གོང་མའི་ནང་ལོགས་ལ་ཡ་འདི་དཀའ་ངལ་མེད་པ་ཟེར་གྱི་འདུག་འདོན་མཁན་དེ Merkley རེད། Senator Young རེད་ཁོ་གཉིས་ནི་ད། ཁ་སང་ང་ཚོ་ཐུག་ཡའི་ནང་ལོགས་ནས་དཔེར་ན Senator Coons འདྲ་བོ་བྱེད་པ་ཡིན་ན། ཁོ་རང་གི Co Sponsor བྱེད་ཀྱི་ཡིན་ཞེས་ཞེས་ཞལ་བཞེས་གནང་གི་འདུག་དེ་མ་ཡིན་པའི་གི་ད་གྲོས་ཚོགས་འཐུས་མི་བཞི་ཞིག་མཇལ་བ་རེད། Senator།

གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་ད་ལྟ་བར་དུ་གཟི་ག་དེ་ཡ་དེ་མང་པོ་ཞིག་བརྗོད་གཞི་དེ་ཚིག་བརྗོད་གཅིག་པ་གཅིག་རྐྱང་རེད་གྲོས་ཚོགས་གོང་འོག་གཉིས་ཀར་གྱི་ཁྲིམས་གྲོས་འཆར་དེ། གྲོས་ཚོགས་གོང་མའི་ནང་ལོགས་ལ་ཐོག་མའི་གི་གང་ཡོད་པ་ད་ག་རང་སྒང་ལ་ཡ། འགྲོ་བསྡད་ཀྱི་ཡོད་རེད་ད་གྲོས་ཚོགས་འོག་མའི་ནང་ལོགས་ལ་ད་ཐ་སྙད་ཁ་ཤས་ཤིག་སྒང་ལ་ཡ་བསམ་ཚུལ་ཡོང་བསྡད་ཀྱི་ཡོད་པ་དང་དེ་ད་ཕྱི་སྲིད་ལས་ཁུངས་མཉམ་དུ་བསྟུན་དགོས་གི་ཡོད་པ་དེ་འདྲའི་གི་གནས་སྟངས་ཞིག་ཡོད་རེད་དེ་ཡིན་དུས་ཙམ་པ་ཕྱི་སྲིད་ལས་ཁུངས་ངོས་ནས་ནི་གནད་དོན་དེ་གའི་དེ་ཡ་བསྐྱར་ཞིབ་བྱས་བྱས་དུས་ད་དེའི་གི་མཐའ་མཇུག་ནང་ལོགས་ལ་ཡ་ཁོང་ཚོས་ཐ་མ། ཐ་སྙད་ཁ་ཤས་ག་རེ་ལབ་དགོས། ད་ཁ་ཤས་དེ་རང་ཐག་རང་གཅོད་བྱས་ཟེར་དེ་འདྲའི་ཚིག་དང་ཡང་ང་ཚོ་ཅིག Conflict བྱེད་དུས་ཙམ་པ་ཡང་དྲག་པོའི་གི་ཅིག་ཕར་ཚུར་དེ་མེད་འགྲོ་བསམ་བསམ་འདྲ་བོ་དེ་འདྲའི་དེ་འདྲའི་འདུག་དེ་ཚོ་ཁོ་གནས་ཚུལ་ཆུང་ཙག་རེད་ང་ཚོ་གནས་ཚུལ་གལ་ཆེ་བ་དེ་ག་རེ་ཟེར་ན་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་བོད་དེ་རང་བཙན་ཡིན་པ་དེ་ལ་ངོས་འཛིན་བྱེད་དགོས་ཀྱི་འདུག་ཟེར་ཡ་དེ་དང་ཨ་ནི་བོད་རྒྱའི་དཀའ་རྙོག་དེ་ད་ལྟ་སེལ་མེད་པའི་དཀའ་ངལ་ཞིག་སེལ་རྒྱུ་ཡིན་པའི་དཀའ་ངལ་ཞིག་དེ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད། ང་ཚོ་འབྲེལ་བ་བྱེད་ས་གི་རྒྱལ་ཁབ་འདིའི་ཁེ་ཕན་དང་བོད་ཀྱི་ཁེ་ཕན་གཉིས་ཀ་ལྷན་ཅིག་ཏུ་འགྲོ་ཐུབ་པ་འགྲོ་བཞིན་པ་ཡིན་ན་ཨ་ནི་ཡང་ང་ཚོ་ནུས་པ་ཐོན་པ་དེ་ཡང་གི་གོ་སྐབས་ཡོད་པ་རེད་ཟེར་དེ་ཞུ་བསྡད་ཀྱི་ཡོད་བྱས་ཙང། ད་ལྟ་འདི་གསུངས་དུས་ཙམ་པ། ད་འདི་རྒྱ་ནག་གིས་ནམ་རྒྱུན་བཤད་ཡ་དེ་ཡ་ད་རྦད་ལྡོག་ཕྱོགས་ཅིག་ཆགས་ཀྱི་རེད་རྒྱ་ནག་གིས་བོད་འདི་གནའ་སྔ་མོ་ནས་རྒྱ་རྒྱ་ཁོངས་ཡིན་ཟེར་བྱས་བྱས་བཤད་ཀྱི་ཡོད་རེད་ད་དེ་གལ་ཏེ་ཨ་མི་རི་ཀའི་གྲོས་ཚོགས་ནས་གྲོས་ཚོགས་གོང་གཉིས་ཀ་ནས་གཏན་འབེབས་གནང་ཟིན་ན་ཕལ་ཆེར་སྲིད་འཛིན་གྱི་འདིའི་དགག་བྱ་གང་ཡོད་ཀྱི་མ་རེད་ལ་ལྟ་ལག་བསྟར་ཁྲིམས་ཡིག་ཁྲིམས་འཆར་དེ་ཁྲིམས་ཡིག་ལ་བསྒྱུར་ཡག་གི་རེ་བ་བྱུང་གལ་ཏེ་དེ་འདྲ་ཅིག་བྱུང་གནང་བ་ཡིན་ན་བཀའ་ཤག་གི་སྲིད་བྱུས་དབུ་མའི་ལམ་གྱི་ཐོག་ནས་བོད་རྒྱའི་དཀའ་རྙོག་སེལ་ཡག་དེ་གསུངས་དགོས་པ་རེད། ཕྱོགས་གཞན་དག་ཅིག་ནས་གཟིགས་གནང་བ་ཡིན་ན་ད་ལྟ་གཅིག་རྒྱ་ནག་ཐོག་ལ་ཡང་རྒྱལ་སྤྱིའི་ནང་གི་འཕེལ་རིམ་འདི་གཟིགས་གནང་བ་ཡིན་ན Anti China Movement དེ་རྒྱ་ནག་ལ་ཡང་ལྡོག་ཕྱོགས་ཀྱི་རང་བཞིན་དེ་ཤུགས་ཆེར་འགྲོ་གི་ཡོད་རེད་ཡིན་དུས་ཙམ་པ་ཕྱོགས་གཅིག་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་ཡང་ལྟ་སྟངས་གཅིག་དེ་བོད་པས་རྒྱ་ནག་དང་བསྟུན་མཁས་བྱེད་ཀྱི་འདུག་མཐོང་གཅིག་བྱེད་ཀྱི་འདུག་བསམ་ཡག་གི་དེ་འདྲ་གི་མཐོང་ཚུལ་གཅིག་ཡོང་སྲིད་པ་རེད་ལ་ཡང་ཕྱོགས་གཞན་དག་ཅིག་རྒྱ་ནག་གི་ངོས་ནས་ལྟ་སྟངས་དེ་ལ་ཡང་ད་ཏི། སྤེན་པ་ཚེ་རིང་ལགས་ཀྱིས་དབུ་ཁྲིད་པའི་བོད་མིའི་སྒྲིག་འཛུགས་ཀྱིས་ད་འདི་བོད་འདི་རང་བཙན་ཡིན་པའི་རྒྱལ་ཁབ་ཅིག་ལ་དེ་སྔ་རང་བཙན་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་རྒྱལ་ཁབ་ཅིག་ལ་ཁུངས་སྐྱེལ་བྱེད་ཀྱི་འདུག་ཟེར་དུས་ཙམ་པ་ཕྱོགས་གཅིག་ནས་རྒྱ་ནག་མཉམ་པོ་འབྲེལ་བ་བྱེད་ཡག་ལ་འགོག་རྐྱེན་ཅིག་དང་ཡང་དབུ་མའི་ལམ་གྱི་ཐོག་ནས་ད་ད་འདི་ཚིག་འདི་ཅིག་ཁ་སང་ཁ་ཉིན་ཅིག་བེད་སྤྱོད་གནང་གི་ཨིན་ཇི་ནང་ལ Alliance ཡ་ད་ལྟ་ཅིག། མཐུན་པ་ཡིན་ན། འདི་ཡིན་དུས་ཙམ་པ་ད་མཐུན་ཕྱོགས་དེ་གཟིགས་གནང་བ་ཡིན་ན་དེང་སང་ཨ་མི་རི་ཀ་ཡིན་པ་ཡིན་ན་ཡུ་རོབ་ཡིན་ན་རྒྱ་ནག་ལ་ཡང་ཅིག་ཁ་གཏད་ཀྱི་རྣམ་པ་དེ་ཤུགས་ཆེར་འགྲོ་གི་ཡོད་རེད་ཡིན་དུས་ཙམ་པ་བོད་པ་འདི་གཉིས་བར་སྲིད་ཇུས་འདིའི་ཐོག་ནས་ཐབས་ཇུས་འདིའི་ཐོག་ནས་ཁེ་ཕན་ག་རེ་ཡོང་གི་རེད། མོས་ང་ཚོས་ག་དུས་ནས་ཞུ་བསྡད་ཀྱི་ཡོད་རེད་དེ་ང་ཚོས་དེ་བདེན་པའི་འཐབ་རྩོད་ཞུ་བསྡད་ཀྱི་ཡོད་རེད། རྒྱ་ནག་གཞུང་གིས་ལོ་རྒྱུས་འཁྱོག་བཤད་བྱས་ཏེ་ད་ལྟ་བསྡད་ཀྱི་མ་རེད་ཁོ་ལོ་རྒྱུས་ལོ་རྒྱུས་ཀྱི་གནས་སྟངས་རེད་དཔེར་ན། བོད་རྒྱའི་དཀའ་རྙོག་སེལ་མ་ཚར་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ཀྱི་གནད་དོན་འགྲེལ་བཤད་རྒྱག་ཡག་ལས་འགན་དེ་ང་ཚོར་ཆགས་བསྡད་ཀྱི་ཡོད་རེད་ཡིན་དུས་ཙམ་པ་འདི་ཡིན་གཅིག་མིན་གཅིག་འགལ་ཟླ་འགྲོ་དགོས་པའི་ཁྱབ་པ་གང་མ་རེད་འདི་བདེན་པའི་འཐབ་རྩོད་རེད་བདེན་པ་ལ་རྒྱབ་སྐྱོར་བྱེད་མཁན་གྱིས་བདེན་པ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་འདི་འགལ་ཟླ་ཆགས་དགོས་གནས་སྟངས་གྲོས་དེ་ཚོགས་རེད། ནང་ལ་འདི་གྲོས་འགོ་འདི་བཏོན་ཚར་ནས་ཨ་མི་རི་ཀའི་གྲོས་ཚོགས་ནང་ལ་འདི་གྲོས་འགོ་འདི་བཏོན་ཚར་ནས། ཀོང་དགོངས་པ་བྱས་པ་ཡིན་ན་རྒྱ་ནག་གི་གོང་ས་ལ་ཚུར་འབྲེལ་བ་གནང་ཕྱོགས་ཅིག་གི་འབྲེལ་བ་ཞུ་ཕྱོགས་འདི་ཚོའི་ཐོག་ལ་ཡང་འགྱུར་བ་ཕྱིན་པ་འདི་འདྲ་གཟིགས་རྒྱུ་ཡོད་ན་ད་འདི་ག་ཚོད་ད་འདི་འདྲ་རྒྱ་ནག་དང་རྒྱབ་ལོགས་འབྲེལ་བ་ཞིག་ཡོད་གསུང་གི་ཡོད་རེད་འདི་འདྲའི་གི་ཐོག་ནས་འདིའི་ཐོག་ལ་ཡང་རྒྱ་ནག་གིས་ད་ཁྱེད་རང་ཚོས་འདི་མ་འདོན་དགོས་འདུག་ཟེར་ཡ་འདི་འདྲ་གཟིགས་རྒྱུ་ཡོད་ན་མེད་ན། སྐད་ཆ་གལ་གུ་ཞིག་མ་ཡོང་སྔོན་ནས་ཆ་རྐྱེན་བཞག་བསྡད་པ་ཡིན་ན་ང་ཚོ་གོམ་པ་མདུན་སྤོས་རྒྱག་ས་ཁྱོན་ནས་རག་གི་མ་རེད་བ། ཨ་ནི་བཤད་ཚད་ཚང་མ་ང་ཚོ་ཉན་དགོས་པའི་ཁྱབ་པ་མ་རེད་བ། བཤད་ཚད་ཚང་མ་ཉན་སྡོད་དགོས་སྔོན་ནས་ཆ་ཚང་མགོ་སྒུར་བསྡད་ན་འགྲིག་འདུག་བ། དེ་ཡིན་དུས་ཙམ་པ་ང་རང་ཚོ་ང་རང་ཚོའི་ལངས་ཕྱོགས་འདི་བརྟན་པོ་བྱས་ནས་ཟིན་དགོས་པ་དེ་གལ་ཆེན་པོ་རེད་བསམ་གི་འདུག་དེ་མ་ཟིན་ཟིན་མ་ཐུབ་བ་འདྲ་པོ་ཕྱིན་པ་ཡིན་ན་ཨ་ནི་ཆ་ཚང་མགོ་སྒུར་བ་ཆགས་འགྲོ་གི་རེད་ཆ་ཚང་མགོ་སྒུར་སྒུར་དགོས་ན་ཨ་ནི་ཞི་མོལ་དང་འབྲེལ་མོལ་གང་དགོས་པ་མི་འདུག་བ་རྒྱ་མི་གང་ལབ་པ་དེ་ག་རང་ཉན་བཞག་འགྲིག་འདུག་བ། ཨེ་ཡིན་དགོངས་པ་འདིའི་ད་ལྟའི་གྲོས་ཆོད་ཁྲིམས་འཆར་དེ་གཏན་འབེབས་བྱུང་བ་ཡིན་ན་འདིའི་གྲོས་མོལ་ལ་ཡང་ཕན་ཐོགས་ག་འདྲས་བྱུང་གི་རེད་ད་ལྟ་ནམ་རྒྱུན་རྟག་པར་གསུང་གི་འདུག་རྒྱ་ནག་ལ་སྐད་ཆ་མ་བཤད་ན་བོད་ཀྱི་དཀའ་རྙོག་འདི་སེལ་ཐུབ་ཡ་ཡོད་མ་རེད་གསུང་གི་ཡོད་རེད་བ་ཡིན་དུས་ཙམ་པ་འདིས་རྒྱ་ནག་དང་བཀའ་མོལ་དེ་ཚོ་ཅིག་འདི་འདྲས་ཞི་མོལ་འདི་འགོ་ནས་ཅིག་གི་འགོ་འཛུགས་ཐུབ་ཡ་དང་ཨ་ནི་འདིས་ཕན་ཐོགས་ག་ད་ཕུགས་དང་རྒྱང་གཉིས་ཀ་ལ་ཡ་ད་འདིར་ཁྲིམས་ཁྲིམས་འཆར་འདི་གིས་ཕུགས་དང་རྒྱང་གཉིས་ཀ་ལ་ཕན་ཐོགས་ག་རེ་གཟིགས་ཀྱི་ཡོད་ན། རྒྱ་ནག་ངོས་ནས་བསམ་བློ་བཏང་དགོས་ཡག་གི་གཞི་རྩ་ཅིག་ཆགས་ཀྱི་ཡོད་རེད། ད་ལྟ་བར་དུ་རྒྱ་ནག་གཞུང་གིས་རྒྱལ་ཁབ་སུ་འདྲ་ཕྱིན་པ་ཡིན་ནའི་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཟེར་ནས་ལབ་པ་ནང་བཞིན་བྱས་ནས་རྒྱལ་ཁབ་གཞན་པ་ཚང་མས་ལབ་བསྡད་པ་རེད་བ། ད་དཔེར་ན་ཁ་ཤས་ཀྱིས་ལབ་ཀྱི་ཡོད་རེད་དེང་སང་རྒྱ་ནག་གི་དེ་ཤེས་ཀྱི་མི་འདུག་རྒྱ་ནག་དེང་སང་ག་ཅན་ཤེས་དགོས་རེད་ཚང་མ་ལོག་དེ་ལབ་བསྡད་ཡོད་རེད་བ། ཡིན་ནའི་འདི་ངས་ཀྱིས་ད་ལྟ་བྱུང་རབས་ཀྱི་སྐོར་ལ་ཡང་གནད་འགག་བཤད་དེ་རྒྱུ་མཚན་བཞིའི་ཐོག་ནས་བཤད་ཀྱི་ཡོད་ཟེར་ནས་ནམ་རྒྱུན་ནས་ཞུ་བསྡད་ཀྱི་ཡོད་གཅིག་དེ། རྒྱ་ནག་གཞུང་རང་ལ་གོ་བརྡ་ཞིག་སྤྲད་དགོས་ཀྱི་འདུག་ཟེར་དེ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་རང་བཙན་དབུ་མ་མང་པོ་ཞིག་བཤད་བསྡད་ཀྱི་ཡོད་དུས་ཚང་མ་ལ་ད་ང་ཚོ་འདི་ག་ཚོད་བར་དུ་མུ་མཐུད་ནས་ང་ཚོ་འགྲོ་བསྡད་ཀྱི་ཡིན་པས་དེ་ང་ཚོ་ནང་ཁུལ་ལ་རྩོད་པ་རྒྱག་ཡག་གི་སྐད་ཆ་མ་རེད། རང་བཙན་རྩོད་མཁན་ཡིན་པ་ཡིན་ནའི་ད་ལྟ་བཀའ་ཤག་གིས་འབད་བརྩོན་བྱེད་ཀྱི་ཡོད་པ་ནང་བཞིན་ཨ་ལས་མ་འོངས་པའི་གི་གནས་བབ་ག་རེ་ཆགས་ཀྱི་ཡོད་མེད་དེ་ཕར་བཞག་ནས། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་ལུང་པ་འདི་གའི་འདི་ངོས་ལེན་ཡོང་ཐུབ་པ་ཅིག་ཚང་མ་ལོག་འབད་བརྩོན་གནང་དང་ང་ཚོ་ཚང་མ་ལོག་ནུས་པ་གཅིག་སྒྲིལ་ཐུབ་འདུག་བ་འདི་ལ་འགལ་ཟླ་ཡོང་དགོས་ཡ་གང་ཡང་མི་འདུག་བ་དེ་ཡིན་དུས་རང་བཙན་དབུ་མ་འགལ་ཟླ་དེ་མེད་པ་བྱས་ཕར་རྒྱ་ནག་ལ་ཁ་གཏད་བྱས་རང་བཙན་རྩོད་གི་ཡིན་ནའི་རྒྱ་ནག་ཁ་གཏད་དབུ་མ་འདི་ནི་བོད་བོད་མི་སྒྲིག་འཛུགས་ཀྱི་སྲིད་ཇུས་རེད་རྒྱལ་བ་རིན་པོ་ཆེའི་དགོངས་པ་རེད་མི་མང་གི་མངོན་འདོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་བཞག་པའི་སྲིད་ཇུས་རེད་དེ་ཡིན་དུས་ཙམ་པ་དེ་ང་ཚོ་རྒྱུན་སྐྱོང་འགྲོ་ཡ་རེད་མ་གཏོགས་ང་སྲིད་སྐྱོང་ཡིན་ཟེར་ནས་དེ་འགྱུར་བ་བཏང་འགྲོ་ཡ་ཡོད་མ་རེད་བ། ཁྲིམས་འཆར་དེ་ཡོད་པ་ཙམ་གྱིས་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཁྲིམས་འཆར་དེ་ཡོད་པ་ཙམ་གྱིས་ད་བར་སྐབས་ཡུ་རོབ་ཀྱི་ཡུལ་གྲུ་མང་པོ་ཞིག་ལ་ཕེབས་ཡོད་རེད་བ། ཡིན་དུས་ཙམ་པ་ད་ཨ་མི་རི་ཀའི་རྗེས་ལ་རེ་བ་བྱེད་ས་གཅིག་དེ་ད་ག་ཚོད་རེད་རྒྱབ་སྐྱོར་བ་དང་དེ་ཚོ་ཡོད་ས་དེ་ཡུ་རོབ་ཆགས་ཡོང་གི་རེད། ཁྲིམས་འཆར་དེ་འགྲོ་གི་ཡོད་པ་ཙམ་གྱིས་འདི་ཡུ་རོབ་ཀྱི་ད་བལྟ་ན་ད་འཛིན་སྐྱོང་དེ་ཚོའི་ནང་ལ་ཡང་ཁག་པོ་རེད། ཡུ་རོབ་ཀྱི་རྒྱལ་ཁབ་སོ་སོའི་ནང་ལོགས་ལ་འདིའི་ཤུགས་རྐྱེན་རེ་བྱས་ག་འདྲས་ཡོང་གི་རེད་འདི་བཀའ་མོལ་གསུང་དུས་ད་ཨ་མི་རི་ཀའི་ནང་ལ་ཡང་ཁྲིམས་འཆར་དེ་འདྲ་ཞིག་འགྲོ་གི་ཡོད་རེད་ཟེར་ཕ་གིར་ཁོང་ཚོར་གསལ་བཤད་གནང་བའི་སྒང་ལ་ཡང་འདིའི་ཕན་ཐོགས་ག་ཚོད་ཤོད་གནང་གི་འདུག། ཅེས་ཁོ་ཚོའི་བསམ་བློའི་ནང་ལ། དང་པོ་ཨ་རི་དེ་གཏན་འབེབས་བྱེད་ཐུབ་ཡས་དེ་གལ་ཆེན་པོ་བརྩི་གི་ཡོད་གཏན་འབེབས་བྱེད་ཚར་བའི་རྗེས་ལ་སྐད་ཆ་བཤད་གི་ཡིན་ན་ཨ་ནི་ང་ཚོ་གནས་སྟངས་གཅིག་རེད་བ་གཏན་འབེབས་བྱེད་མ་ཚར་སྔོན་ནས་དེ་རིང་འགྲོ་བསྡད་གི་ཡོད་ཟེར་བ་གཅིག་པོ་ཕན་ཁེ་ཡོང་མ་རེད་ཡིན་ནའི་ཡིན་ནའི་མཐའ་མའི་སྡོམ་འདྲ་པོ་འདི་ད་རྒྱལ་སྤྱིའི་སྤྱི་ཚོགས་ལྷག་པར་དུ་རང་དབང་ལུང་པའི་ནང་ལ་ཡོད་བསྡད་མཁན་གི་གཅིག་དམངས་གཙོ་དང་རང་དབང་དང་དེ་ཚོའི་ལུང་པའི་ནང་ཡོད་བསྡད་མཁན་ཚོས་གི་གང་ལྟར་རྒྱ་ནག་ད་ལྟ་ལས་སྟོབས་ཆེ་བ་སོང་ན་འགྲིག་གི་མི་འདུག་ཟེར་བའི་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་ཅིག་སླེབས་བསྡད་ཡོད་དུས་ཙམ་པ་ལ་དེ་གི་གནས་སྟངས་ཀྱི་འོག་ནས་ང་ཚོའི་ལས་ཀ་བྱེད་སྟངས་ག་འདྲ་བྱེད་དགོས་མེད་ཡུ་རོབ་དེ་རྒྱལ་ཁབ་ཉི་ཤུ་རྩ་བདུན་རེད་ཕྱི་འབྲེལ་སྲིད་ཇུས་གཅིག་ཡོད་མ་རེད་ཚོང་འབྲེལ་གྱི་སྲིད་ཇུས་གཅིག་ཡོད་མ་རེད་དེ་ཡིན་དུས་ཙམ་པ་རྒྱལ་ཁབ་སོ་སོ་སོའི་ནང་ལོགས་ལ་ཡང་དགོངས་པ་བཞེས་སྟངས་མི་འདྲ་མི་འདྲ་ཡོད་རེད་དེ་ཚོ་ལ་དཔག་པའི་གི་ཡང་ང་ཚོ་འགུལ་སྐྱོད་ག་འདྲ་ཞིག་རྒྱབ་དགོས་ཀྱི་འདུག་དེ་ལྟ་དགོས་པ་རེད། ད་ད་ལྟ་ཛ་དྲག་གི་གནས་ཚུལ་ཚང་མ་གནས་ཚུལ་ཆེ་ཤོས་གཅིག་དེ་རྒྱ་ནག་གི་ད་ལྟ་ལོ། པེ་ཅིན་ནང་ལ་ཡ་བོད་རིག་པའི་ཞིབ་འཇུག་ཚོགས་འདུ་ཟེར་ཡག་དེ་བསྐོང། དེའི་རྗེས་ལ་ཡ། Tibet Trans-Himalaya། ཚོགས་འདུ་ཟེར་ཡག་དེ་ཚོགས་བྱས། དེའི་སྐབས་ནས་བཟུང་སྟེ་ག་ད། ཤི་ཙང་ཟེར་བའི་ཚིག་དེ་ཤི་ཙང། Tibet། ཟེར་དབྱིན་ཇིའི་ཚིག་ནང་ལ་ཡང Tibet བོད་འབོད་པའི་མིང Tibet ཟེར་དེ་འགྱུར་བ་བཏང་དགོས་ཀྱི་འདུག་ད་འདིའི་རྒྱུ་མཚན་དེ་ཁོ་རང་ཚོས་ད་ལྟ་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱིས་བཤད་ཡག་འདི་ག་ད་འཛམ་བུ་གླིང་ནང་ལ་ཡང་ཨ་ནི་གོ་ནོར་བཏང་གི་འདུག་ལྷག་པར་དུ་རྒྱ་ནག་ཁ་བྲལ་བཏང་ཡག་གི་ཨ་ནི་ཚིག་ཅིག་མིང་ཚིག་ཅིག་བེད་སྤྱོད་བྱེད་ཀྱི་འདུག་ཅེས་བཤད་ཀྱི་ཡོད། བོད་མིའི་སྒྲིག་འཛུགས་ཀྱི་ཕྲུ་གུ་རྒྱ་ནག་ཏུ་བསྡུ་རུ་ཡིན་ན་ག་གལ་མ་རེད། ཡིན་དུས་ད་ལྟ་འདི་གཅིག་ནས་ཉེན་ཁ་ཆེ་བ་རེད་ཟེར་གྱི་ཡོད་ན་ད་འདི་དང་མང་པོ་ཅིག་འབྲེལ་བསྡད་ཡོད་རེད་བར་སྐབས་རྒྱ་ནག་གི་སྲིད་བྱུས་དང་མང་པོ་ཞིག་འབྲེལ་བསྡད་ཡོད་རེད་དེའི་གདོང་ལེན་ག་འདྲས་གནང་ཐུབ་དགོས་རེད་དགོངས་པ་དགོངས་པ་ལ་ཡ། ཅིག་ནུབ་ཕྱོགས་ཡུལ་གྲུ་འདི་ཚོས་ལྷག་པར་དུ་ད་བོད་པའི་ཐོག་ལ་གནས་ཚུལ་རྒྱུས་མངའ་ཞེ་དྲག་མེད་པ་འདི་ཚོས་རྒྱ་ནག་གི་གནོན་ཤུགས་འོག་ལ་ཕྱིན་བྱས་དབྱིན་ཇི་ནང་ལ་ཡིན་ན Tibet ཟེར་ཡ་ཚིག་འདི། ག་ལེ་ག་ལེ་ཤི་ཙང་ཟེར་ཡ་ཚིག་འདི་ཕར་བསྒྱུར་གྱི་རེད་དགོངས་ཀྱི་ཡོད་ན་ད་དེའི་གདོང་ལེན་ག་འདྲས་གནང་དགོས་རེད་ཉེན་ཁ་ག་རེ་གཟིགས་གནང་གི་འདུག། ཉེ་བའི་ཆར་ལ་ཡང་ད་ལྟ་བོད་མཁས་པའི་ཚོགས་འདུ་ཡིན་ཞེས་བྱས་རྗེས Tibet Symposium ཞེས་དེ་ཚོགས་ནས་དེའི་གི་ཕལ་ཆེར་བསྡོམས་བཟོ་འདྲ་དེ་ནི་བོད་ལ་ཤི་ཙང་ལབ་ཡ་དེ་ཐག་གཅོད་བྱས་པ་རེད་ཞེས་དེའི་བསམ་པ་ལ་ཕལ་ཆེར་མཁས་པ་ཚོ་གི་བསམ་ཚུལ་བཏོན་པའི་བཟོ་འདྲ་ཞིག་དེ་མ་རེད་བ་དེ་རྒྱ་ནག་གི་གནས་ཚུལ་རྟོག་ཞིབ་བྱས་དེ་སྔ་དེ་ནས་ཡིན་པ་ཡིན་ན་ཉིས་སྟོང་བཅོ་བརྒྱད་བཅུ་དགུ་ནས་བྱས་ནི People's Daily ཡིན་ནའང་རེད་ནི་གར་ཕྱུགས་རེད་དེ་ད Youth Daily ཡིན་ནའང་རེད Global Times ཡིན་ནའང་རེད་དེ་ཚོ་ནང་ལོགས་ལ་བེད་སྤྱོད་བཏང་ཡ་འགོ་བཙུགས་ཚར་བ་རེད

རྒྱ་ནག་གི་ད་ཕྱི་སྲིད་ཀྱི་འགན་འཁྱེར་བསྡད་མཁན་ཝང་ཡི་གིས་ཞེས་པའི་གནས་བྱས་རྗེས་ནི་ཤུགས་ཆེ་རུ་བཏང་བྱས། ད་ཕལ་ཆེར Tibet ཤི་ཙང་མ་གཏོགས་ཅིག་རྩ་བ་ཉིད་ནས་ལབ་ཡ་མེད་པ་དང་ལྷག་པར་དུ་ད་ལྟ་འཐབ་ཕྱོགས་གཅིག་གྱུར་པུའུ་གི་བཤད་སྟངས་བྱས་པ་ཡིན་ན་དེ་ང་ཚོའི་ཆབ་སྲིད་ཀྱི་ཐག་གཅོད་ཡིན་ཞེས་དེ་ཁོ་རང་ཚོས་གསལ་པོ་ལབ་ཡོད་རེད་དེ་གསང་སྦས་གསང་གས་བྱེད་ཀྱི་ཡོད་མ་རེད། བྱས་ཙང་ཁོ་རང་ཚོས་ཀྱི་ཤི་ཙང་ཟེར་དུས་ཙམ་པ་བོད་རང་སྐྱོང་ལྗོངས་གཅིག་པོ་གཅིག་ལ་མ་གཏོགས་གཅིག་གི་བོད་ཀྱི་ས་ཁུལ་གཞན་པ་ལ་ཡང་གོ་རྒྱུ་མེད་པའི་གནས་སྟངས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས Tibet ཞེས་ནི་བོད་བཙན་བྱོལ་ནང་ལ་ཕལ་ཆེར་བེད་སྤྱོད་བཏང་ཡ་དེ་གས་ནི་བོད་ཆེན་པོ་ལ་གོ་གི་ཡོད་པས་ན་དེའི་དངོས་ཡོད་མ་རེད་བ། བོད་ནང་བོད་ཀྱི་སྐོར་ལ་དེབ་ག་ཚོད་ཡོད་རེད་ང་ཚོ་བཙན་བྱོལ་མར་ལ་དངོས་གནས་དེ་གས་ཚང་མའི་ལོགས་ལ Tibet བྲིས་ནས་བསྡད་ཡོད་རེད་མ་གཏོགས་ཆེ་གས་བོད་ལ་ཐུ་བྷོད་དེ Tibet ཆགས་པ་རེད། དེ་ཁོས་འཁྱོག་བཤད་ག་ཚོད་མོ་ག་ཚོད་བྱས་པ་ཡིན་ནའང་ད་རྒྱ་ནག་ནང་ལོགས་ལ་ད་ག་ནང་ཁྱེད་རང་གསུངས་པ་ནང་བཞིན་རེད་ཁོ་རང་ཚོས་ག་རེ་བྱེད་མདོག་ཁ་པོ་རེད་རིམ་པས་རིམ་པས་བོད་ཟེར་ཡ་དེ་མེད་པ་བཟོ་མདོག་ཁ་པོ་རེད་ཡིན་ནའང་དཀའ་ངལ་ཆེ་ཤོས་དེ་རྒྱ་ནག་གི་ཕྱི་ལོགས་ལ་ལོགས་ང་ཚོས་གི་དེ་གོ་ཆོད་ཀྱི་རེད་ཆོད་ཀྱི་མ་རེད་ཤི་ཙང་ཟེར་ན་ཁ་སིང་བ་རེད་ད་ཤིང་ཅང་ཞེས་དེ་དེ་ག་ཤུགས་ཆེན་པོ་ཞིག་བེད་སྤྱོད་བཏང་བསྡད་ཀྱི་ཡོད་རེད་ཤིང་ཅང་ཁོ་ཚོས་གི་ད་ནི་ཤར་ཏུར་ཀི་སི་ཐན་གི་མི་རིགས་ཚོས་ང་ཚོས་ཤི་ཅང་ཤིང་ཅང་བེད་སྤྱོད་བཏང་ངས་ནི་ཤིང་ཅང་ཞེས་ཚིག་དེ་བེད་སྤྱོད་བཏང་མི་དགོས་ཡག་ཐབས་ཤེས་བྱས་ནི་ག་ཚོད་ཐུབ་ཐུབ་གི་ད་བྱས་དེ་གོ་ད་ག་འདར་སྲིད་ཇུས་ངོ་མ་དེ་ག་རེ་སྟོན་གི་ཡོད་རེད་ཟེར་ན་བསླབ་གྲྭའི་ནང་ལོགས་ལ་བོད་པའི་སྐད་ཡིག་མེད་པ་བཟོ་ཡ་ལོ་རྒྱུས་ཀྱི་ཐོག་ནས་ཨ་ནི་བོད་གི། རྒྱལ་ཁབ་ཀྱི་མིང་ནས་བྱས་ནས་ཨ་ནི་གྲོང་ཁྱེར་ནས་བྱས་གྲོང་རྡལ་ནས་བྱས་གྲོང་གསེབ་ཆུང་ཆུང་དེ་འདྲ་ཡིན་པ་ཡིན་ནའི་མིང་བསྒྱུར་རྒྱབ་བྱས་གང་ལྟར་མཐའ་མ་དེ་ཨ་ནི་ཅིག་ད་བོད་པའི་མིང་ཁོ་རང་རྩ་བ་ཉིད་ནས་ལྷག་ཡ་མེད་པ་གནས་སྟངས་ཅིག་བཟོ་ཡ་གི་འདུག་བྱས་དེ་ད་ང་ཚོ་གདོང་ལེན་བྱེད་སྟངས་དེ་ད་ལྟ་དེ་ང་ཨ་མི་རི་ཀ་ཕྱིན་པའི་སྐབས་ལ་ད་ག་རང་ལབ་དགོས་ཕྱི་སྲིད་ལས་ཁུངས་ཡིན་ནའི་སུ་ཡིན་པ་ཡིན་ནའི་ད་དེ་ཚོ་ང་ཚོས་གནད་འགག་ཆེན་པོ་ཞེ་དྲག་ལྟ་གི་ཡོད་རྒྱ་ནག་གི་ཐབས་ཇུས་ཀྱི་ཐོག་ནས། དེ་ཡིན་དུས་ཚང་མ་ལ་རྣམ་པ་ཚོས་རྩ་བ་ཉིད་ནས་དེ་བེད་སྤྱོད་བཏང་ན་འགྲིག་གི་མ་རེད་ད་ཟེར་ན་ཁོ་ཚོ་ག་པར་ག་པར་ཟེ་ཟེར་གྱི་འདུག་གང་ལྟར་ད་རང་དབང་ལུང་པ་ང་ཚོས་སྙོབ་ས་དེ་གའི་དེ་གའི་རྩ་བ་ཉིད་ནས་བེད་སྤྱོད་བཏང་གི་མ་རེད་བསམ་གི་འདུག་ང་ཚོས་ཡིན་ནའི་དེ་འབོད་སྐུལ་མུ་མཐུད་ནས་ཞུ་བསྡད་དགོས་རེད་མ་གཏོགས་གཅིག་གིས། ཁོ་རྒྱ་ནག་གི་འདོད་པ་ཡོད་པ་ནང་བཞིན་ཕྱིན་ནས་ཚང་མས་ཁ་ཉན་འགྲོ་བསྡད་པ་ཡིན་ན་ད་ད་དེ་ག་རང་ཡོང་མ་རེད་བ། ད་དེ་ད་ལྟའི་གནས་སྐབས་དེ་ལ་མང་པོ་ཅིག་གི་དེ། རྒྱ་ནག་གང་ཤེས་བྱེད་རྒྱུ་མེད་པ་དེ་མང་པོ་ཅིག་ཤེས་བསྡད་ཡོད་རེད་དེ་ཡིན་དུས་ཚང་མ་ང་ཚོས་ལས་ཀ་བྱས་ཏེ་བལྟ་བསྡད་ཡོད་རེད་ཡིན་ནའི་འདི་ང་ཚོས་མུ་མཐུད་ནས་འབད་བརྩོན་བྱས་ཏེ་དགོས་མཁོ་དེ་ནང་དོན་གྱི་གནད་འགག་དང་ཚང་མ་ལོག་འགྲེལ་བཤད་རྒྱབ་ཐུབ་དགོས་ཀྱི་འདུག་མ་གཏོགས་གཅིག་གིས་ཁོ་མིང་གཅིག་པོ་བརྗེ་པོ་རྒྱབ་རེད་བྱས་ཏེ་འཚོལ་བ་ཉིད་མ་རེད། ད་ལྟ་དེ་གོང་ལ་གསུངས་པ་རེད་ད་འདི་རྒྱ་ནག་གི་བར་སྐབས་བོད་རྒྱ་སྒྱུར་བྱེད་ཡག་གི་སྲིད་ཇུས་མང་པོ་ཡོད་པའི་ནང་ནས་ད་སྲིད་ཇུས་ཕལ་ཆེར་གསར་ཤོས་ཅིག་ཆགས་བསྡད་ཡོད་ཟེར་ད་སྤྱི་ཁྱབ་ཀྱི་སྲིད་ཇུས་བཟོ་རེས་བྱེད། བོད་སྐད་བོད་ཡིག་ལ་ཡང་ཆ་བཞག་ན་རང་སྐྱོང་ལྗོངས་ནང་ལ་ཡང་བོད་ཡིག་གི་ད་བོད་ཀྱི་སྐད་ཡིག་གི་འཛིན་གྲྭ་ཙམ་མ་གཏོགས་མེད་པ་བཟོས་པ་དེ་ད་ལོ་མང་པོ་ཕྱིན་ཚར་བ་རེད། ད་ལྷག་བསྡད་ས་དེ་གའི་དེ་ད་རྔ་བ་ཁུལ་གྱི་ཟི་ཁྲོན་ཞིང་ཆེན་ནང་གི་རྔ་བ་ཁུལ་དང་ཨ་ནི་ཀན་ལྷོ་ཁུལ་ས་ཆ་དེ་འདྲ་ཁ་ཤས་ཅིག་ཡོད་པ་འདྲ། ད་དཔེར་ན་ཉེ་ཆར་རང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གནས་ཚུལ་རྒྱུས་ལོན་བྱེད་པ་ཆེད་དཀར་མཛེས་བོད་རིགས་རང་སྐྱོང་ས་ཁུལ་གྱི་ནང་ལོགས་ལ་ཡང་ཉིས་སྟོང་ཉི་ཤུ་རྩ་ལྔ་ཚུན་ཆད་ལ་བོད་ཡིག་རྩ་བ་ཉིད་ནས་མེད་པ་ཆགས་ཡོད། ད་ཡིན་ནའི་ད་ལོ་སློབ་གྲྭའི་དུས་འགོ་བཙུགས་པ་དང་དགེ་རྒན་ཚོ་རུག་རུག་བྱས་བྱས་བོད་ཀྱི་སྐད་ཡིག་སློབ་ཁྲིད་ཆོག་གི་མ་རེད་དགེ་རྒན་ཁྱེད་རང་ཚོ་ཡང་མེད་ན་རྒྱ་སྐད་རྒྱ་ཡིག་སྦྱངས་ཡང་མེད་ན་ལས་ཀ་གཞན་དག་བཙལ་ཡང་མེད་ན་བོད་ཡིག་ཡོད་སའི་སློབ་གྲྭར་རྒྱུགས་ཟེ་བྱས་བྱས་ཁ་ད་ལྟ་ལོ་གཉིས་ལྷག་ཡ་འདི་སློབ་འབྲིང་གི་ལོ་གཉིས་ད་བཅུག་ཚར་བ་འདི་ལྷག་མ་འདི་ཡོད་ཚད་འདི་ཆད་ལ་བོད་ཡིག་རྩ་བ་ཉིད་ནས་ཡོད་མ་རེད།

གནས་སྟངས་ག་རེ་ཆགས་ཀྱི་རེད་འདི་ནས་ཕར་བརྩིས་པ་ཡིན་ན་མི་རབས་གཅིག་འདི་ནང་ལོགས་ལ་ཡང་གནས་ཚུལ་ག་རེ་ཆགས་ཀྱི་རེད་ཨ་ནི་འཐབ་རྩོད་ཀྱི་རང་བཞིན་ཁོ་རང་ག་འདྲ་རེ་ཆགས་ཀྱི་རེད། ད་ལྟ་བར་དུ་ང་ཚོ་རེ་བ་བཅོལ་བསྡད་ཡག་དེ་བོད་ནང་ལོགས་ལ་ཡོད་མཁན་བོད་མི་ཚོ་གི་ཞུམ་པ་མེད་པའི་སྙིང་སྟོབས་འདིའི་སྒང་ལ་ཡང་རེ་བ་བཅོལ་བསྡད་བསྡད་ཡོད་རེད། ད་ལྟ་ཡིན་པ་ཡིན་ནའི་བོད་ནང་ལོགས་ཡོད་མཁན་བོད་མི་ཚོ་གི་མང་པོ་གཅིག་གིས་ད་ལྟ་རྒྱ་ནག་སྲིད་བྱུས་འདི་ལ་འདོད་པ་ཡོད་མ་རེད་དེ་ཡིན་ནའི་ད་བཙན་དབང་གི་ཐོག་ནས་བྱེད་བཅུག་གི་ཡོད་དུས་བསམ་པ་ལ་དེ་མ་རེད་རང་རེ་རེ་བ་ཅིག་ཆགས་བསྡད་ཡོད་རེད་ཡིན་པ་ཡིན་ནའི་ཡང་ཁོ་རང་ཚོའི་ངོས་ནས་ཐབས་ཤེས་སྣ་ཚོགས་ཅིག་ཏན་ཏན་བཏོན་ཡོང་གི་རེད་བསམ་གི་འདུག་བོད་ནང་ལོགས་ལ་ཡོད་མཁན་གྱི་བོད་པ་ཚོའི་གི་ཅིག་འཚེ་བ་མེད་པའི་ལས་འགུལ་སྤེལ་སྟངས་དང་རྣམ་འགྱུར་བསྟན་སྟངས་ཚོ་འཛམ་བུ་གླིང་ནང་ལོགས་ལ་ད་ལྟ་བྱུང་མ་མྱོང་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་དེ་ཡོད་དུས་ཡང་ཁ་ཤས་ངས་ངོ་ཤེས་པ་དེ་ཚོའི་གི་ཅིག་བོད་ནས་ཚུར་ཡོང་གསར་པ་དེ་འདྲའི་སྐད་ཤེས་སུ་སེམས་པ་བ་ད་ཁོ་ཚོ་ཐབས་ཤེས་ག་ཚོད་མང་བ་ག་ཚོད་བྱས་པ་ཡིན་ནའི་ང་ཚོ་བོད་པ་ལས་སླ་པོ་ཡོད་མ་རེད། དེ་བྱས་ནའི་འགྱུར་བ་གཏོང་ཐུབ་མ་རེད་བྱས་དེ་འདྲའི་ཡོང་བསྡད་ཀྱི་འདུག་ད་ཡིན་ནའི་གཞུང་རང་གི་སྲིད་ཇུས་ཀྱི་འོག་ནས་ཐོག་ནས་བྱེད་ཡོང་གི་ཡོད་དུས། འདི་ལོ་བཅུ་བཅོ་ལྔ་ཉི་ཤུ་དེ་འདྲ་ཕྱིན་པ་ཡིན་ན་མི་རབས་གཅིག་ཆ་ཚང་ཞིག་ཨ་ནི་རྒྱ་ལ་ཡར་འགྱུར་འགྲོ་ཡག་གི་ཉེན་ཁ་འདི་དང་ད་འདི་ཨ་ལས་ཤེས་ཡོན་སྤྲད་སྟངས་གཅིག་པོ་མ་རེད་ད་འདི་སྒང་ལ་དེང་སང་དམག་སྦྱོང་སྤྲད་ཡག་དང

བཙན་བྱོལ་ནང་ང་ཚོ་བཙན་བྱོལ་ནང་སླེབས་ནས་ལོ་དྲུག་ཅུ་རེ་བཞི་སུ་འགྲོ་གི་ཡོད་རེད། རྒྱ་མི་བོད་ནང་སླེབས་ནས་ལོ་བདུན་ཅུ་ལྷག་ཅིག་འགྲོ་གི་ཡོད་རེད་དེ་ད་ལྟ་བར་དུ་བོད་པ་བོད་ནང་ཡོད་མཁན་བོད་མི་ཚོས་ཀྱི་ལྷག་བསམ་རྣམ་དག་གིས་སོ་སོའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་བསྡད་པ་རེད། ད་དུང་ཡིན་ནའི་མུ་མཐུད་ནས་འཐབ་རྩོད་བྱེད་མཁན་བྱེད་བསྡད་ཀྱི་རེད་མ་གཏོགས་ཅིག་གིས་མི་མི་ཚང་རེ་རེ་ནང་རྒྱ་མིའི་དམག་མི་རེ་རེ་བཏང་བྱས་བཀག་སྡོམ་བྱས་ཐོན་ཁག་པོ་རེད། ད་བོད་ནང་གི་གནས་སྟངས་དེ་འདྲའི་ཆགས་བསྡད་ཡོད་རེད། བཙན་བྱོལ་ནང་གི་སྒྲིག་འཛུགས་འདི་ག་ད་བོད་ནང་ནས་སྐྱབས་མགོན་རིན་པོ་ཆེ་མང་པོ་བཀའ་གནང་གི་སྒྲིག་འཛུགས་ཡོད་པ་དང་མེད་པ་བྱས་ན་སྒྲིག་འཛུགས་འདི་ཡོད་པ་དེ་དཔེ་དེ་ཞེ་དྲག་གལ་ཆེ་རེད་དཔེར་ན་ད་ལྟ་ཨ་མི་རི་ཀ་འདུག་ཟེར་ཕལ་ཆེར་སྲིད་སྐྱོང་གི་མཚན་ཐོག་འདུག་ཟེར་ཕལ་ཆེར་གྲོས་ཚོགས་ཀྱི་འཐུས་མི་བྱས་ན་རེད་ཨ་མི་རི་ཀའི་གཞུང་གི་མི་སྣ་བྱས་ན་རེད་ད་མ་གཞི་ད་ལུང་པ་ག་པར་ཕེབས་ཡིན་ནའི་མི་གཅིག་ནས་སྐྱབས་མགོན་རིན་པོ་ཆེ་གི་མཚན་གནས་བྱིན་རླབས་ཀྱི་ཐོག་ནས་སྒྲིག་འཛུགས་འདིའི་ཐོག་ནས་ཕེབས་ཀྱི་ཡོད་རེད། ཡིན་ནའི་སྒྲིག་འཛུགས་འདི་ལ་བར་སྐབས་ནས་ད་བཙན་བྱོལ་སྤྱི་ཚོགས་ནང་ལོག་གི་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས་མཐོང་ཚུལ་མང་པོ་ཞེ་པོ་ཅིག་དམངས་གཙོའི་ལམ་ལུགས་འདིའི་ནང་ལོག་ལ་ཡང་མཐོང་ཚུལ་མང་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ཡིན་དུས་ཙམ་པ་དཔེར་ན་བར་སྐབས་ད་རེས་རང་གྲོས་ཚོགས་ཀྱི་ཚོགས་དུས་ཉི་མ་བཞི་ཅིག་མ་ཞིག་འགྲོ་ཐུབ་ཡོད་མ་རེད། ལས་བསྡོམས་ཀྱི་ཚོགས་འདུ་འདི་མཇུག་བསྐྱལ་ཐུབ་ཡོད་མ་རེད། ཡིན་དུས་ཙམ་པ་བཙན་བྱོལ་བོད་མིའི་མང་གཙོ་ནི་ཁྲིམས་ཁང་ནང་ཆ་བཞག་རེད་ན་ཁྲིམས་དཔོན་གཅིག་མ་གཅིག་ཡོད་མ་རེད། འོས་བསྡུ་ལས་རོགས་ཡོད་རེད། འོས་བསྡུའི་འགན་འཛིན་ཁྱོད་དྲུག་ཡོད་རེད། ག་འདྲས་དམངས་གཙོ་འདི་ག་འདྲས་ཁུངས་འཐུས་རེད། དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་དགོངས་པ་བཞེས་རོགས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་ཚོས་ཡིན་ནའི་མི་མང་གིས་བདམས་བཞག་ཡོད་རེད་སྲིད་སྐྱོང་ཡིན་ནའི། སྲིད་སྐྱོང་ནི་བོད་མི་སྤྱིའི་བདམས་བཞག་པའི་སྲིད་སྐྱོང་གནང་བཞག་རེད་ཐུགས་འགན་ཏན་ཏན་ཡོད་རེད་ཐུགས་འཚབ་ཡོད་ཡོད་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་ཡིན་དུས་ཙམ་པ་ག་རེ་ཐུགས་འཚབ་ག་རེ་ཡོང་གི་འདུག་ག་རེ་གནང་ཡ་ཡོད་རེད། ད་ད་ལྟ་བཤད་སྔ་དྲགས་རེད་དེ་ད་ལྟ་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་ཞིག་བཙུགས་བཞག་ཡོད་རེད་དེའི་སྙན་ཐོ་དེ་ཁ་སེང་གྲོས་ཚོགས་ནང་ལ་ཡར་སླེབས་ཐུབ་ཡོད་མ་རེད་དེ་ཡིན་དུས་ཙམ་པ་ད་ཕྱི་ཟླ་གཉིས་པའི་ཟླ་མཇུག་དེ་ཁོ་གྲོས་ཆོད་དགོངས་དོན་གྱི་དུས་ཚོད་ངེས་ཅན་ཞིག་བཞག་བཞག་ཡོད་རེད་དེའི་ནང་སྙན་ཐོ་ཆ་ཚང་ཡར་འཇོག་ཚར་དགོས་ཡོད་རེད་ཨ་ནི་སྤྱི་ཟླ་གསུམ་པའི་གྲོས་ཚོགས་ནང་ལོག་ལ་ཡར་བཅའ་ཁྲིམས་བསྐྱར་བཅོས་བྱེད་ཡག་གི་ད་ལས་རིམ་ཆ་ཚང་ཅིག་ཚོགས་གཙོ་རྣམ་པ་གཉིས་བང་སྒྲིག་དགོས་ཀྱི་ཡོད་རེད་ད་དེའི་སྐབས་དེ་ལ་གནས་སྟངས་ག་རེ་ཆགས་ཀྱི་འདུག་ཨ་ནི་དེའི་རྗེས་ལ་ནི་ད་དེ་མ་འགྲིག་པ་འདྲ་བོ་བྱས་ན་ད་ང་ཚོ་འདི་སྒང་ལ་སྐད་ཆ་བཤད་དགོས་ཡག་ཆགས་ཀྱི་རེད་དེའི་བར་དུ་ཅིག་ང་ཚོ་སྒུག་བསྡད་པ་ཡིན་ན། ད་ལྟའི་གི་གནས་སྟངས་འདིའི་འོག་ནས་ད་གྲོས་ཚོགས་ཀྱིས་ཐབས་ལམ་ཅིག་སྟོན་དགོས་ཀྱི་ཡོད་རེད་མ་གཏོགས་ཅིག་གིས་ཨ་ནི་གྲོས་ཚོགས་ཡོད་པའི་གི་དགོས་པ་ག་རེ་ག་རེ་ཆགས་ཀྱི་ཡོད་རེད་དེ་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཞེས་པ་དེ་ང་ཚོ་འཐབ་རྩོད་དང་སྒྲིག་འཛུགས་དེ་ཡག་པོ་ཡོང་ཡག་གི་ཆེད་དུ་བཙུགས་བཞག་རེད་མ་གཏོགས་ཅིག་གིས་སྒྲིག་འཛུགས་གཏོར་ཡག་གི་ཆེད་དུ་བཙུགས་བཞག་མ་རེད་བ། བྱས་ཙང་རྒྱ་ཆེ་ས་ནས་དགོངས་པ་བཞེས་རོགས་གྱིས་ཟེར་ནས་ངས་གྲོས་ཚོགས་ནང་ལོགས་ལའང་ད་ག་རང་འབོད་སྐུལ་ཞུ་གི་ཡོད་ག་རེ་ཟེར་ན། དུས་ཚོད་མང་ན་ཡོད་རེད་སྐྱབས་མགོན་རིན་པོ་ཆེ་མི་རྟ་བར་སྐབས

དེ་མི་དམངས་ཀྱིས་བདམས་བཞག་པའི་སྤྱི་འཐུས་ལྷན་ཚོགས་དེ་གི་ད་ལྟ་བར་དུ་བརྒྱུད་རིམ་ཞིག་ཡར་བཟོས་བཞག་པ་དེ་གཏོར་བཤིག་བཏང་ཡ་ཆགས་འགྲོ་རུང་དེའི་ལོ་རྒྱུས་ཀྱི་ནག་ཉེས་ཀྱི་མིང་ཁྱེར་ཡ་དེ་འདོད་པ་ཡོང་གི་མ་རེད་སུ་ལ་ཡིན་ནའི་ད་གང་ལྟར་མཐའ་མ་དེ་ལ་ང་ཚོ་བབ་ཅིག་ཐུག་གི་རེད་དེ་ངའི་སེམས་ཁྲལ་ཡོད་མ་རེད་བསམ་གི་འདུག་ཡིན་ནའི་ད་དེ་ཁོ་དྲག་པོ་ག་ཚོད་བྱས་མ་བྱས་ཟེར་ཡ་དང་སྤྱི་ཚོགས་ནང་ཟིང་ག་ཚོད་ལངས་མ་ལངས་དེ་རེད་སྤྱིར་བཏང་གི་མང་གཙོའི་ནང་ལོགས་ལ་བསམ་བློ་མི་མཐུན་པ་ཡོང་ཡ་རེད་དེ་བསམ་བློ་མི་འདྲ་ཡོང་ཡ་ཟེར་ཡ་ཚོ་ཁོ་རང་བཞིན་རེད་ཡིན་ནའི་ད་ལྟ་ང་ཚོ་འཐབ་རྩོད་བྱེད་མཁན་གྱི་མི་རིགས་རེད་པ་སྤྱིར་བཏང་ངས་ཤུགས་ཆེན་པོ་གྲོས་ཚོགས་ནང་བཤད་བསྡད་གི་ཡོད་ང་ཚོས་དེའི་བྱེད་སྟངས་དེ་གཅིག་རང་བཙན་ཡོད་པའི་གི་རྒྱལ་ཁབ་ཀྱི་གྲོས་ཚོགས་གཅིག་གི་ནང་བཞིན་བྱེད་བསྡད་པ་ཡིན་ན་དེ་ཡོང་ཡ་ཡོད་མ་རེད་ད། ང་ཚོ་དེ་སྐྱབས་བཅོལ་བ་ལ་གནས་བསྡད་ཡོད་རེད་འཐབ་རྩོད་བྱེད་མཁན་མི་རིགས་གཅིག་རེད། འཐབ་རྩོད་བྱེད་མཁན་མི་རིགས་གཅིག་གི་ནང་བཞིན་བྱས་ནས། ཨ་ནི་ང་ཚོ་དེ་གཅིག་ནུས་པ་མཉམ་སྤུངས་བྱེད་ཡ་དང་དེ་ཚོ་བྱ་ག་དེ་བྱེད་དགོས་ཀྱི་ཡོད་རེད་འཛིན་སྐྱོང་བཀའ་ཤག་ངོས་ནས་སོ་སོའི་ལས་འགན། ཏག་ཏག་བྱས་ནས་ཁྱེར་འགྲོ་བསྡད་ཡོད། ད་ལྟ་བར་དུ་ལས་ཀ་བྱེད་སྟངས་ཡིན་པ་ཡིན་ནའི་གྲོས་ཚོགས་ཀྱི་ཆབ་སྲིད་ནང་ཐེ་བྱུས་བྱེད་ཀྱི་མེད་ཟེར་ནས་ཐེངས་མ་མང་པོ་ལབ་ཚར་བ་ཡིན། ཐེ་བྱུས་བྱེད་མཁན་ཡོད་པ་ཡིན་ནའི་དེ་གང་ཟག་བཀའ་བློན་དེ་ཆགས་ཀྱི་ཡོད་རེད་མ་གཏོགས་བྱིངས་ཀྱི་བཀའ་ཤག་མིན་ད། ང་ཚོ་མང་ཚོགས་ཀྱིས་འགན་བཀུར་བ་ནང་བཞིན་བྱས་ནས་འཛིན་སྐྱོང་གི་ལས་ཀ་བྱེད་འགྲོ་བསྡད་ཡོད་གྲོས་ཚོགས་ནང་ལོགས་ལ་གླེང་སློང་ག་རེ་བྱུང་བ་ཡིན་ནའི་སྐབས་དེ་དུས་བཀའ་ཤག་གི་ལངས་ཕྱོགས་ག་རེ་ཡིན་པ་དེ་ང་ཚོས་གསལ་པོ་བཟོ་གི་རེད་དེ་ང་ཚོའི་ལས་འགན་རེད་ད་གསན་དང་མི་གསན་དང་གནང་དང་མི་གནང་ཟེར་མཁན་དེ་གྲོས་ཚོགས་འཐུས་མི་གི་ཕྱག་ལ་རེད་གྲོས་ཚོགས་འཐུས་མི་ཚང་མ་བོད་པ་རེད་མ་གཏོགས་ཕྱི་གི་རྒྱ་མི་སླེབས་བསྡད་ཡོད་མ་རེད་བ། དེ་ཡིན་དུས་ཙམ་པ་ལ་ཁོང་ཚོ་ཏན་ཏན་དགོངས་པ་བཞེས་གི་རེད་ཟེར་ནས་ང་རེ་བ་རེ་བ་དེ་འདུག་སེ་རྒྱབ་བསྡད་དེ་ཡོད་བྱས་ཙང་ང་ཚོ་སྤྱི་ཟླ་གསུམ་པ་བར་དུ་སྒུག་ཡང་དེ་རིང་དེ་བ་ལས་སྐད་ཆ་འདྲ་མི་འདྲ་མང་པོ་ཞུ་བཞིན་ཤེས་ཡན་སྤྱི་ཚོགས་དཀྲུག་ཡ་ཆགས་བསྡད་པ་ཡིན་ན་དེ་ཡ་ཕན་ཐོགས་ཡ་གང་ཡང་མི་འདུག་ང། སྲིད་སྐྱོང་ད་རེས་ནི་མཛད་བྲེལ་ཆེན་པོ་ཞེ་པོ་ཅིག་རེད་དེ་དུས་ཚོད་དེ་བཏོན་གནང་བྱས་ཨ་མི་རི་ཀའི། རྒྱལ་ས་ཝཱ་ཤིང་ཏོན་དང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་སྒྲ་འཇུག་ཁང་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་པད་མ་ལགས་དང་སྒྲོལ་མ་ལྷ་མོ་བཅས།